ཨ་རིའི་ངོས་ནས་ཨུ་རུ་སུས་ཡུཀ་རེན་ལ་དམག་འཁྲུག་རྒྱག་རྒྱུར་རོགས་རམ་བྱེད་མཁན་བཟོ་ཚོང་ཁང་ལ་ཉེས་ཆད་གཅོད་རྒྱུར་བསམ་བློ་གཏོང་གི་ཡོད་པའི་གསལ་སྟོན་གནང་ཡོད་པ། གོང་དུ་གསན་པའི་གནས་ཚུལ་ཁག་དང་གནས་ཚུལ་ཞིབ་ཕྲ་ཁག་འཛམ་གླིང་གསར་འགྱུར་གྱི་རྗེས་སུ་སྙན་སྒྲོན་ཞུ་རྒྱུ་ཡོད་པས། ང་ཚོའི་གསར་འགྱུར་ལས་རིམ་གསན་མཁན་ཚོས་མུ་མཐུད་གསན་རོགས་གནང། ད་ལྟ་ཐོག་མར་གུས་པས་དེ་རིང་གི་རྒྱལ་སྤྱིའི་གསར་འགྱུར་ཁག་སྙན་སྒྲོན་ཞུ་གི་ཡིན། ཧང་ག་རིའི་གཞུང་འཛིན་ཚོགས་པས་སུའེ་ཏན་ནུབ་བྱང་རྒྱ་མཚོའི་མནའ་འབྲེལ་ནང་ཞུགས་རྒྱུར་ཆོག་མཆན་སྤྲོད་རྒྱུའི་གྲ་སྒྲིག་བྱེད་ཀྱི་ཡོད་པའི་གསལ་སྟོན་བྱས་ཡོད་པ་རེད། ཧང་ག་རིའི་གཞུང་འཛིན་ཚོགས་པའི་མཐོ་རིམ་དཔོན་རིགས་ཤིག་ནས་གསལ་སྟོན་བྱས་དོན་ཧང་ག་རིའི་གྲོས་ཚོགས་ནས་སུའེ་ཏན་ནུབ་བྱང་རྒྱ་མཚོའི་མནའ་འབྲེལ་ནང་ཞུགས་རྒྱུར་འོས་ཤོག་འཕེན་རྒྱུ་རེད་ཞེས་རེས་གཟའ་ཟླ་བའི་ཉིན་གསལ་སྟོན་བྱས་ཡོད་པ་རེད། དེ་ནི་མི་རིགས་རིང་ལུགས་ཀྱི་སྲིད་གཞུང་དེས་ཟླ་བ་བཅོ་བརྒྱད་རིང་ནར་འགྱངས་བྱས་པ་དེ་མཇུག་སྒྲིལ་བྱས་པ་མཚོན་ཡོད་ལ་ནར་འགྱངས་བྱས་པ་དེར་ཧང་ག་རིའི་མནའ་འབྲེལ་ཚོ་བློ་ཕམ་ཆེན་པོ་བྱུང་ཡོད་པ་རེད། ཧང་ག་རི་ནི་ནུབ་བྱང་རྒྱ་མཚོའི་མནའ་འབྲེལ་རྒྱལ་ཁབ་སུམ་ཅུ་སོ་གཅིག་ཡོད་ཁོངས་ནས་སུའེ་ཏན་ནུབ་བྱང་རྒྱ་མཚོའི་དམག་དོན། མནའ་འབྲེལ་ནང་ཞུགས་རྒྱུར་མོས་མཐུན་མི་བྱེད་མཁན་རྒྱལ་ཁབ་གཅིག་དེ་ཁོ་ན་ཡིན་པ་རེད། དམག་དོན་མནའ་འབྲེལ་དེའི་ནང་ཞུགས་རྒྱུར་མནའ་འབྲེལ་དེའི་ཁོངས་མིའི་རྒྱལ་ཁབ་ཚང་མས་ཆོག་མཆན་དགོས་པ་རེད། ཧང་ག་རིའི་སྲིད་གཞུང་གིས་སུའེ་ཏན་མནའ་འབྲེལ་དེའི་ནང་ཞུགས་རྒྱུར་མོས་མཐུན་མ་བྱས་པར་ལོ་བཅོ་ལྔ་ནར་འགྱངས་བྱས་པར་བརྟེན་ནས་ཁོང་ཚོར་ཧ་ཅང་ཆེ་བའི་གནོན་ཤུགས་ཕོག་ཡོད་པ་རེད། རེས་གཟའ་ཟླ་བའི་ཉིན་ཨ་མི་རི་ཀའི་གྲོས་ཚོགས་ཀྱི་ཚོགས་པ་གཉིས་ཀྱི་འཐུས་མིས་ཧང་ག་རི་ལ་འཚམས་འདྲི་གནང་ནས་རྒྱལ་ཡོངས་གྲོས་ཚོགས་ལ་གྲོས་འཆར་ཞིག་ཕུལ་གནང་ནས་རྒྱལ་ཁབ་དེའི་དམངས་གཙོ་ཕྱིར་བཤོལ་བྱེད་པར་སྐྱོན་བརྗོད་གནང་བ་མ་ཟད་ཧང་ག་རིའི་སྲིད་བློན་ལ་གང་མགྱོགས་སུའེ་ཏན་ནུབ་བྱང་རྒྱ་མཚོའི་དམག་དོན་མནའ་འབྲེལ་ནང་ཞུགས་རྒྱུར་ཆོག་མཆན་སྤྲོད་དགོས་པའི་འབོད་སྐུལ་གནང་ཡོད་པ་རེད། སུའེ་ཏན་གྱི་རྒྱལ་སྲུང་བློན་ཆེན་ནས་འོས་ཤོག་འཕེན་པའི་གནས་ཚུལ་དེར་ཚུར་སྣང་ལན་ཆ་གནང་ནས་གསུངས་དོན། སུའེ་ཏན་ནས་འོས་ཤོག་འཕེན་རྒྱུ་དེར་དགའ་བསུ་ཡོད་པའི་འགྲེལ་བརྗོད་གནང་བཞག། རྒྱ་ནག་གིས་ཅིན་མེན་གླིང་ཕྲན་ཉེ་འགྲམ་གྱི་ཡུལ་སྐོར་གྱི་གྲུ་གཟིངས་ཤིག་གི་སྒང་འཛེགས་ཡོད་པ་དེར་ཐེ་ཝན་ནས་རྒོལ་ལན་བཏང་གནང་ཡོད་པ་རེད། རེས་གཟའ་མིག་དམར་ཉིན་རྒྱ་ནག་གིས་ཐེ་ཝན་གྱི་ཡུལ་སྐོར་གྲུ་གཟིངས་ཤིག་གི་སྒང་ལ་འཛེགས་ནས་ཅིན་མེན་གླིང་ཕྲན་ཉེ་འགྲམ་ལ་ཛ་དྲག་གི་དུས་བབ་བཟོས་པར་རྒོལ་ལན་བཏང་གནང་བཞག་ཐེ་ཝན་གྱི་གླིང་ཕྲན་ཅིན་མེན་ནི་རྒྱ་ནག་གི་མཚོ་ཁ་དང་ཐག་རིང་པོ་མེད་པ་དང་གླིང་ཕྲན་དེ་ནི་ཐེ་ཝན་གྱི་དོ་དམ་འོག་ཡོད་པ་ཞིག་ཡིན་པ་རེད། རེས་གཟའ་ཉི་མའི་ཉིན་རྒྱ་ནག་གིས་གསལ་བསྒྲགས་བྱས་དོན། རྒྱ་ནག་གི་རྒྱ་མཚོའི་ཉེན་རྟོག་པས་ཅིན་མེན་ཉེ་འཁོར་ལ་དུས་ཚོད་གཏན་འཁེལ་གྱིས་སྐོར་གཡེང་བྱས་ནས་ལས་དོན་བསྒྲུབ་རྒྱུ་རེད་ཞེས་བཤད་ཡོད་པ་རེད། དེའི་གོང་ལ་བྲོས་བྱོལ་ལ་ཕྱིན་པའི་རྒྱ་ནག་གི་སྤྱི་འབངས་གཉིས་ཅིན་མེན་གྱི་བཀག་སྡོམ་འོག་གི་མཚོ་རྒྱུད་ལ་རྐྱེན་འདས་ཕྱིན་ཡོད་པ་རེད། རེས་གཟའ་ཟླ་བའི་ཉིན་གྲུ་གཟིངས་ཀྱི་ལས་དོན་པ་བཅུ་གཅིག་དང།

རྒྱ་ནག་དམར་ཤོག་དབང་འཛིན་པས་ཐའེ་ཝན་ལ་ཕྱི་འབྲེལ་གྱི་ཐོག་ནས་གནོན་ཤུགས་སྤྲོད་པ་ཕུད། ད་དུང་ཆབ་སྲིད་དང་དམག་དོན་ཐོག་ནས་གནོན་ཤུགས་སྤྲོད་ཀྱི་ཡོད་པ་རེད། རྒྱ་ནག་གིས་ད་དུང་ཅིན་མེན་དང་ཐའེ་ཝན་གྱིས་དོ་དམ་བྱེད་པའི་རྒྱ་ནག་གི་བྱང་ཕྱོགས་མཚོ་འགྲམ་གྱི་མཱ་ཙུའུ་ཚུད་པའི་མཚོ་ལམ་བཀག་སྡོམ་བྱེད་རྒྱུའི་རེ་ངན་བཅངས་ཀྱི་ཡོད་པ་རེད། རྒྱ་ནག་གིས་དུས་ཚོད་གཏན་འཁེལ་གྱིས་མཱ་ཙུའུ་གླིང་ཕྲན་ཉེ་འགྲམ་ལ་དམག་འཐབ་གནམ་གྲུ་དང་མཚོ་དམག་གི་གྲུ་གཟིངས་ཆེད་གཏོང་བྱེད་ཀྱི་ཡོད་པ་དང། ཐེ་ཝན་རྒྱལ་སྲུང་ལྷན་ཁང་གིས་སྙན་ཐོ་ཞིག་སྤེལ་གནང་བའི་ནང་གསལ་སྟོན་གནང་དོན་རེས་གཟའ་མིག་དམར་གྱི་ཐོ་རེངས་ཆུ་ཚོད་དྲུག་པ་ནས་ཆུ་ཚོད་ཉི་ཤུ་རྩ་བཞི་རིང་རྒྱ་ནག་གི་དམག་དོན་གནམ་གྲུ་ཉི་ཤུ་རྩ་བཞི་དང་དམག་གྲུ་བརྒྱད་ནས་ཐེ་ཝན་ཉེ་འགྲམ་ལ་ལས་འགུལ་སྤེལ་གྱི་ཡོད་པའི་གསལ་རྟོགས། བྱུང་བའི་གསལ་སྟོན་དང་ཡང་ཁ་གསབ་ཀྱི་གསུང་དོན་དེའི་ནང་ནས་གནམ་གྲུ་བཅུ་གཅིག་ནས་ཐེ་ཝན་མཚོ་འགྲམ་གྱི་དཀྱིལ་ཐིག་བརྒལ་ནས་སླེབས་ཡོད་པའི་འགྲེལ་བརྗོད་གནང་བཞག་རྒྱ་ནག་གི་རང་འདོད་ཀྱི་རྒྱབ་ལྗོངས་འོག་ཡུ་རོབ་མནའ་འབྲེལ་ནས་ཉི་ཧོང་དང་བདེ་འཇགས་ཀྱི་གྲོས་ཆོད་བཞག་རྒྱུའི་རེ་བ་གནང་གི་ཡོད་པ་རེད། ཡུ་རོབ་མནའ་འབྲེལ་གྱི་ཡིག་ཆ་ཞིག་ནས་གསལ་སྟོན་བྱུང་བར་རྒྱ་ནག་གི་མཚོ་ཐོག་གི་རང་འདོད་ཀྱི་རྒྱབ་ལྗོངས་འོག་ཡུ་རོབ་མནའ་འབྲེལ་ནས་རེས་གཟའ་ཟླ་བའི་ཉིན་ཉི་ཧོང་དང་བདེ་འཇགས་དང་འགོག་སྲུང་ལས་རོགས་ཀྱི་གྲོས་ཆོད་བཞག་རྒྱུའི་ཆེད་གྲོས་མོལ་གནང་རྒྱུ་ཡིན་པའི་གཏན་འཁེལ་གནང་ཡོད་པ་རེད། ཡུ་རོབ་མནའ་འབྲེལ་ནས་ཕྱོགས་གཉིས་ཀྱི་འབྲེལ་བ་དེ་ཚད་གཞི་མཐོ་བ་ཡོང་རྒྱུའི་རེ་བ་གནང་གི་ཡོད་པ་དང། ཕྱོགས་གཉིས་ནས་འབྱུང་འགྱུར་མཚོ་ཐོག་གི་བདེ་འཇགས་ལ་ཤུགས་སྣོན་དང། གསང་བའི་གནས་ཚུལ་མཉམ་སྤྱོད་ཀྱིས་མཉམ་བསྲེས་ཀྱི་རྒོལ་རྡུང་སོགས་ཁྱོན་ཡོངས་ཀྱི་ཁྱབ་ཁོངས་ནང་མཉམ་ལས་གནང་རྒྱུ་དང། མཉམ་བསྲེས་ཀྱི་རྒོལ་རྡུང་ནི་དམག་དོན་དང་དམག་དོན་མིན་པའི་ཐབས་རྩལ་མཉམ་འབྲེལ་གྱི་ས་རྟགས་ཀྱི་དམག་འཁྲུག་གི་དུས་བབ་དེ་ཡིན་པ་རེད། ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཝི་ཨོ་ཨེ་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན་དབྱི་སི་རལ་གྱིས་གྷ་ཛའི་བྱང་ཕྱོགས་ས་ཁུལ་ནང་གི་པ་ལི་སི་ཐན་རྣམས་ཉེན་གཡོལ་བྱེད་དགོས་པའི་བཀའ་རྒྱ་གསར་པ་དེ་རིང་རེས་གཟའ་མིག་དམར་ཉིན་བཏང་ཡོད་པའི་སྐོར་གྱི་གནས་ཚུལ་ཞིག་རྒྱལ་མཚན་ཚེ་རིང་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད། དབྱི་སི་རལ་གྱིས་གྷ་ཛའི་བྱང་ཕྱོགས་ས་ཁུལ་ནང་གི་པ་ལི་སི་ཐན་ཉེན་གཡོལ་བྱེད་དགོས་པའི་བཀའ་རྒྱ་གསར་པ་ཞིག་དེ་རིང་རེས་གཟའ་མིག་དམར་གྱི་ཉིན་བཏང་ཡོད་པ་དང་དེ་ཡང་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་བྱིས་པ་ཐེབས་རྩ་ཁང་གིས་ཞིབ་འཇུག་སྙན་ཐོ་ཞིག་བཏོན་པར་གཞིགས་ན། གྷ་ཛའི་བྱང་ཕྱོགས་ས་ཁུལ་ནང་གི་ཕྲུ་གུ་བྱིས་པ་དྲུག་ནས་གཅིག་ལ་ཁ་ལག་ལྡང་ངེས་ཟ་རྒྱུ་མེད་པ་དང་ཡང་ན་བདེ་ཐང་གི་ཐོག་གནས་ཐུབ་རྒྱུར་ཟས་བཅུད་ལྡན་པའི་བཟའ་བཅའ་ཐོབ་རྒྱུ་མེད་པ་བཀོད་ཡོད་འདུག་སྙན་ཐོ་འདིས་ད་དུང་སྤྱི་ཟླ་བཅུ་པའི་ཚེས་བདུན་གྱི་ཉིན་ནས་ཨི་སི་རལ་གྱིས་ས་ཁུལ་ནང་གནམ་ཐོག་ནས་རྒོལ་རྡུང་གི་བྱ་སྤྱོད་ལག་བསྟར་བྱས་པ་ནས་བཟུང། གནས་སྟངས་ཁག་ནི་དེ་བས་ཀྱང་ཤུགས་ཆེ་ཇེ་སྡུག་ཏུ་ཕྱིན་ཡོད་པ་དང། དམག་འཁྲུག་མགོ་འཛུགས་བྱས་པ་ནས་བཟུང་ད་བར་པཱ་ལེ་སི་ཐན་ནེ་ཉིས་ཁྲི་ཉིས་སྟོང་ཙམ་ལ་སྲོག་སྐྱོན་དང། གྷ་ཛའི་ནང་གི་མི་བརྒྱ་ཆ་བརྒྱད་ཅུ་ཙམ་ནི་ཁྱིམ་གཞི་མེད་པར་བཏང་ཡོད་པ་ཡང་བཀོད་ཡོད་འདུག་ཨི་སི་རལ་གྱི་ཕར་རྒོལ་གྱི་ལས་འགུལ་དེ་བཞིན་གྷ་ཛའི་ལྷོ་ཕྱོགས་གྲོང་ཁྱེར་ར་ཧྥ་ནང་དུ་ཡང་རྒྱ་སྐྱེད་བྱེད་རྒྱུ་བཅུག་ཡོད་པ་དང། གྷ་ཛའི་ནང་པཱ་ལེ་སི་ཐན་ནེ་མི་འབོར་ས་ཡ་གཉིས་དང་སུམ་འབུམ་ཙམ་ཡོད་པ་ནས་ཕྱེད་ཀ་ཙམ་ནི་དེང་སྐབས་གྲོང་ཁྱེར་འདིའི་ནང་ཉེན་གཡོལ་དུ་གནས་སྤོ་བྱས་ནས་གནས་བཞིན་ཡོད་པ་རེད། ཨི་ཇིབ་ཀྱི་ས་མཚམས་ཉེ་འཁྲིས་སུ་ཡོད་པའི་པཱ་ལེ་སི་ཐན་ནེ་གྱི་གྲོང་ཁྱེར་རཱ་ཧྥཱ་ནང་དེང་སྐབས་པཱ་ལེ་སི་ཐན་ནེ་མང་པོ་ཞིག་ནི་གུར་དང། རྒྱལ་ཚོགས་ཀྱིས་བཙུགས་པའི་སྡོད་ཁང་ཁག་གི་ནང་འཚང་ཁ་ཤིག་ཤིག་གི་ཐོག་ནས་སྡོད་དགོས་པའི་གནས་སྟངས་ཤིག་ཏུ་གྱུར་ཡོད་པ་རེད། ཨི་སི་རལ་གྱི་དམག་དཔུང་གིས་དེ་རིང་རེས་གཟའ་མིག་དམར་གྱི་ཉིན། གྷ་ཛའི། ལྷོ་ཕྱོགས་སུ་ཡོད་པའི་གྲོང་ཁྱེར། ཛམ་ཐོང་དང། ཐཱ་ཀུ་མཱ་གཉིས་ནང་གི་པཱ་ལེ་སི་ཐན་ནེ་གྱི་གྲོང་མི་རྣམས་ཀྱང་ཉེན་གཡོལ་བྱེད་དགོས་པའི་བཀའ་རྒྱ་བཏང་ནས། པཱ་ལེ་སི་ཐན་ནེ་གྱི་དྲག་འཐབ་རུ་ཁག་གིས་ཨི་སི་རལ་གྱི་ཐོག་ད་དུང་ཡང་ས་ཁུལ་ནང་ནས་ཤུགས་ཆེའི་རྒོལ་རྡུང་གི་བྱ་སྤྱོད་ལག་བསྟར་བྱེད་ཀྱི་ཡོད་པའི་གསལ་ཁ་བཏོད་ཡོད་འདུག་ཡང་གྲོང་ཁྱེར། ཐ་གུ་མན་ནང་སྡོད་མཁན་གྲོང་མི་ཨ་མན་ཨབ་དུལ་ཨ་ཝ་ཌི་ཡིས་གསར་འགོད་པའི་བཅར་འདྲི་དང་ལེན་བྱེད་སྐབས། གྷ་ཛའི་ཤར་ཕྱོགས་ས་ཁུལ་གྱི་ཆ་ཤས་ས་ཁུལ་ནང་འདས་པའི་ཉིན་གཉིས་ཙམ་གྱི་རིང་གནམ་ཐོག་དང་ས་ཐོག་གཉིས་ནས་འཐབ་འཛིང་དྲག་པོ་བྱུང་ནས་ང་ཚོ་ནི་ཁྱིམ་ཚང་གི་ནང་ཡིབ་སྡོད་བྱེད་དགོས་པ་ལས་ཕྱི་སྡོད་བྱེད་ས་མེད་པ་ཞིག་ཏུ་གནས་བཞིན་ཡོད་ཅེས་བརྗོད་ཡོད་འདུག་ཡང་རྒྱལ་སྤྱིའི་བྱིས་པ་ཐེབས་རྩ་ཁང་གི་ཞིབ་འཇུག་སྙན་ཐོར་གྷ་ཛའི་ནང་གི་ཕྲུ་གུ་བྱིས་པ་ལོ་ན་ལྔ་ལས་ཆུང་བ་བརྒྱ་ཆ་དགུ་བཅུ་ཙམ་ལ་ཟས་བཅུད་ལྡན་པའི་བཟའ་བཅའ་མི་ཐོབ་པར་བརྟེན་ནས་བཤལ་ནད་ཐེ་བའི་ནད་འདྲ་མིན་གྱིས་ན་གི་ཡོད་པ་དང། ཁྱིམ་ཚང་བརྒྱ་ཆ་བརྒྱད་ཅུ་ཙམ་ལ་འཐུང་ཆུ་གཙང་མ་མེད་པ་དང། ཁྱིམ་ཚང་དེ་དག་གི་ཆ་སྙོམས་མི་གཅིག་ལ་ཉིན་རེར་འཐུང་ཆུའམ་ཡང་ན་གཞན་གྱི་དགོས་མཁོར་མཁོ་བའི་ཆུ་ལི་ཏྲ་གཅིག་ཙམ་ལས་ཐོབ་ཀྱི་མེད་པ་ཡང་བཀོད་ཡོད་འདུག་རྒྱལ་ཚོགས་ཀྱི་སྙན་ཐོ་དེས་ཨི་ཇིབ་དང་པ་ལེ་སི་ཏི་ནི་ཡི་ས་མཚམས་ཁེལ་ཡུལ་གྱི་གྷ་ཛའི་ལྷོ་ཕྱོགས་ས་ཁུལ་རཱ་ཧྥ་ནང་བཟའ་བཅའ་དང་སྨན་སོགས་ཀྱི་རོགས་རམ་ཁག་འབྱོར་གྱི་ཡོད་ན་ཡང། ས་ཁུལ་ནང་གི་བྱིས་པ་བརྒྱ་ཆ་ལྔ་ཙམ་ནི་ཟས་བཅུད་ལྡན་པའི་བཟའ་བཅའ་མི་ཐོབ་པའི་དཀའ་ཚེགས་ཚབས་ཆེན་འཕྲད་བཞིན་ཡོད་པ་དང། གྷ་ཛའི་བྱང་ཕྱོགས་ས་ཁུལ་ནང་རོགས་རམ་སྐྱེལ་འདྲེན་བྱེད་མཁན་ཨི་སི་རེལ་གྱི་དམག་དཔུང་གིས་གཏོང་གི་མེད་པར་བརྟེན་ནས་ས་ཁུལ་ནང་གི་ཕྲུ་གུ་བྱིས་པ་བརྒྱ་ཆ་བཅོ་ལྔ་ཙམ་ནི་ཟས་བཅུད་ལྡན་པའི་བཟའ་བཅའ་མི་ཐོབ་པའི་དཀའ་ཚེགས་ཧ་ཅང་གི་ཆེན་པོ་ཞིག་གི་ནང་ལྷུང་བཞིན་ཡོད་པ་བརྗོད་ཡོད་འདུག་གྷ་ཛའི་དམག་འཁྲུག་མགོ་འཛུགས་མ་བྱས་ཀྱི་གོང་ས་ཁུལ་ནང་ཕྲུ་གུ་བྱིས་པར་ཟས་བཅུད་ལྡན་པའི་བཟའ་བཅའ་མི་ཐོབ་པའི་དཀའ་ངལ་འཕྲད་མཁན་གྱི་གྲངས་ཚད་དེ་ནི་བརྒྱ་ཆ་གཅིག་ལས་ཉུང་ཙམ་ལས་མེད་པ་རེད། ཡང་རྒྱལ་ཚོགས་ཀྱི་བྱིས་པའི་ཐེབས་རྩ་ཁང་གི་འབྲེལ་ཡོད་ལས་སྣེ Ted Chaiban གྱིས་གྷ་ཛའི་ནང་བྱིས་པ་ནད་དང་ཟས་བཅུད་མི་ལྡན་པའི་ཐོག་ཚེ་ལས་འདས་མཁན་གྱི་གྲངས་འབོར་དེ་བཞིན་ཧ་ཅང་གི་མང་དུ་འགྲོ་སྲིད་པ་ཡིན་པ་དང། གྷ་ཛའི་ནང་ཕྲུ་གུ་བྱིས་པ་ཤི་བའི་གྲངས་ཚད་མཐོ་པོ་ཡོད་པའི་གནས་སྟངས་དེ་བཞིན་དེ་བས་ཀྱང་ཇེ་སྡུག་ཏུ་འགྲོ་སྲིད་རྒྱུ་དེ་བློ་འཚབ་ཧ་ཅང་གི་ཆེན་པོ་བྱེད་དགོས་པ་ཆགས་ཡོད་རེད་ཅེས་བརྗོད་ཡོད་འདུག་གྷ་ཛའི་མི་དམངས་ཀྱི་དཀའ་སྡུག་སེལ་རྒྱུའི་དོན་ཨ་མི་རི་ཀས་རེས་གཟའ་ཕུར་བུའི་ཉིན་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ལ་གྷ་ཛའི་ནང་གནས་སྐབས་རིང་གི་མེ་འཕེན་མཚམས་འཇོག་ཡོང་རྒྱུའི་གྲོས་འདོན་ཞིག་བཏོན་ནས་ཨི་སི་རལ་གྱིས་གྷ་ཛའི་ལྷོ་ཕྱོགས་གྲོང་ཁྱེར་རཱ་ཧྥཱ་གི་ནང་ཕར་རྒོལ་རྒྱ་སྐྱེད་བྱས་ཏེ་རྒྱལ་ཚོགས་ཀྱི་རྒྱབ་སྐྱོར་མེད་པ་བརྗོད་དགོས་པ་ཡང་འཁོད་ཡོད་འདུག། ཨ་མི་རི་ཀའི་གྲོས་འདོན་དེ་ནི་ཨལ་རྗེ་རི་ཡ་ཡིས་གྷ་ཛའི་ནང་མེ་འཕེན་མཚམས་འཇོག་འཕྲལ་དུ་དགོས་རྒྱུའི་གྲོས་འཆར་ཞིག་བཏོན་ཡོད་པར། རེས་གཟའ་མིག་དམར་གྱི་ཉིན་རྒྱལ་ཚོགས་ཀྱི་ནང་འོས་བསྡུ་བྱ་རྒྱུ་དེ་ཨ་མི་རི་ཀས་འགོག་རྒྱུའི་བརྡ་བཏང་བའི་རྗེས་སུ་བྱུང་བ་ཞིག་ཡིན་པ་དང། ཨ་མི་རི་ཀས་དེ་ལྟར་བྱེད་དགོས་དོན་དེ་ནི་ཨི་སི་རེལ་དང་ཧ་མ་སི་གཉིས་མེ་འཕེན་མཚམས་འཇོག་དང་དེ་བཞིན་ཧ་མ་སི་བཙན་ཉར་འོག་ཡོད་པའི་མི་སྣ་ཁག་གློད་གྲོལ་ཡོང་རྒྱུ་དེ་དེང་སྐབས་ཨ་མི་རི་ཀ་དང་ཨི་ཇིབ་ཨི་སི་རེལ་དེ་བཞིན་ཁ་ཏར་བཅས་ཀྱིས་གྲོས་མོལ་བྱེད་བཞིན་ཡོད་པར་གནོད་སྐྱོན་མི་འབྱུང་བ་ཡོང་རྒྱུའི་དོན་དུ་བྱས་པ་ཞིག་ཏུ་ཡང་གྱུར་ཡོད་འདུག་གོང་ཞུས་ཀྱི་གནས་ཚུལ་དེ་བཞིན་ཕྱོགས་བསྒྲིགས་དང་ཕབ་སྒྱུར་སྙན་སྒྲོན་ཞུ་མཁན་རྒྱལ་མཚན་ཆོས་གྲགས་ཡིན།
ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཝི་ཨོ་ཨེ་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། ཉེ་བའི་བདུན་ཕྲག་ཁ་ཤས་ཀྱི་རིང་ལ་རྒྱ་ནག་གིས་ཐའེ་ཝན་མཚོ་འགག་ཕྱོགས་གཉིས་ཀྱི་ད་ཡོད་གནས་སྟངས་ལ་འགྱུར་བ་གཏོང་རྒྱུའི་གོམ་སྟབས་ཤུགས་ཆེ་རུ་བཏང་སྟེ་ཐའེ་ཝན་མཚོ་འགག་གི་དཀྱིལ་ཐིག་ཉེ་འཁྲིས་ཀྱི་གནམ་གྲུའི་འཕུར་ལམ་ལ་འགྱུར་བ་བཏང་ཡོད་པ་མ་ཟད། ཐའེ་ཝན་ཅིན་མེན་གླིང་ཕྲན་ཉེ་འཁོར་གྱི་རྒྱ་མཚོའི་མངའ་ཁུལ་ནང་འཆར་ཅན་སྐོར་གཡེང་གི་ལན་གྲངས་ཇེ་མང་དུ་གཏང་རྒྱུའི་འཆར་གཞི་ཞིག་ཁྱབ་བསྒྲགས་བྱས་ནས་དམངས་གཙོ་ཡར་ཐོན་ཚོགས་པའི་གཞུང་འཛིན་ལ་གནོན་ཤུགས་སྤྲད་རྒྱུ་ཡིན་པའི་སྐོར་ཕུན་ཚོགས་ལྷུན་གྲུབ་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད།
ཉེ་བའི་བདུན་ཕྲག་འགའ་ཤས་ཀྱི་རིང་ལ་རྒྱ་ནག་གིས་ཐའེ་ཝན་མཚོ་འགག་ཕྱོགས་གཉིས་ཀྱི་ད་ཡོད་ཀྱི་གནས་སྟངས་ལ་འགྱུར་བ་གཏོང་བའི་ནུས་སྟོབས་ཤུགས་ཆེ་རུ་བཏང་སྟེ། ཐའེ་ཝན་མཚོ་འགག་གི་དཀྱིལ་ཐིག་ཉེ་འཁྲིས་ཀྱི་གནམ་གྲུ་ཡི་འཕུར་ལམ་ལ་འགྱུར་བ་བཏང་ཡོད་པ་མ་ཟད། ཐའེ་ཝན་ཅིན་མེན་གླིང་ཕྲན་ཉེ་འཁོར་གྱི་རྒྱ་མཚོ་ཡི་མངའ་ཁུལ་ནང་འཆར་ཅན་སྐོར་གཡེང་གི་ལན་གྲངས་ཇེ་མང་དུ་གཏང་རྒྱུ་ཡི་འཆར་གཞི་ཞིག་ཁྱབ་བསྒྲགས་ཀྱིས།

ཉི་མ་ལྟར་ན་མཚོ་འགག་ཕྱོགས་གཉིས་བར་གྱི་ཉམས་ཉེན་གཉིས་པའི་སྐབས་ནས་བཟུང། རྒྱ་ནག་གཞུང་གིས་ཅིན་མེན་དང་མའོ་ཙུ་ཞེས་པའི་གླིང་ཕྲན་དེ་གཉིས་ལ་སྟངས་འཛིན་བྱེད་པའི་ཐབས་ཤེས་བྱེད་མྱོང་མེད་ཅིང་སྐབས་དེ་ཤེད་ཙམ་ལ་ཐའེ་ཝན་མཚོ་འགག་ཕྱོགས་ཀྱི་མགོ་ཁྲིད་ཚོས་གླིང་ཕྲན་དེ་དག་ནི་ཐའེ་ཝན་དང་རྒྱ་ནག་སྐམ་ས་ཆེན་པོ་གཉིས་བར་གྱི་ཟམ་པ་ནང་བཞིན་ཞིག་ཏུ་མཐོང་གི་ཡོད་པ་རེད། དེ་བཞིན་གནད་དོན་དབྱེ་ཞིབ་པ་ཚོས་རྒྱ་ནག་གིས་གློ་བུར་ཐོག་རྒྱག་ལ་དམག་གི་གནམ་གྲུ་ཡི་འཕུར་ལམ་ལ་འགྱུར་བ་བཏང་བ་དེ་ནི། ཐའེ་ཝན་མཚོ་འགག་དེ་ནང་སྲིད་ཁྱབ་ཁོངས་སུ་གཏོགས་པའི་འཕུར་ལམ་གྲས་ཤིག་ཏུ་བསྒྱུར་ཐབས་བྱས་པ་ཙམ་མ་ཟད་ཐའེ་ཝན་གྱི་བདག་དབང་ལ་ཉམས་ཆག་ཏུ་གཏོང་ཐབས་ཤིག་ཀྱང་ཡིན་པ་རེད། རྒྱ་ནག་གཞུང་གིས་ཐའེ་ཝན་མཚོ་འགག་གི་དཀྱིལ་ཐིག་གི་ཐག་ཉེ་ས་ལ་བཅར་ནས་འཕུར་ལམ་འགྱུར་བ་གཏོང་བའི་བྱེད་བབ་དེ་བཞིན་ཐའེ་ཝན་གྱི་ཁུལ་དེ་ལ་ཡོད་པའི་བདག་དབང་ལ་དོ་ཕོག་བཏང་འདོད་ཀྱི་རེ་ངན་བཅངས་པ་ཞིག་ཀྱང་ཡིན་པ་རེད། པེ་ཅིན་གཞུང་གིས་ཉེ་ལམ་མངོན་གསལ་དོད་པོ་མེད་པའི་ས་མཚམས་ཁྱབ་ཁོངས་ཤིག་གི་ནང་ནས་མག་མོག་གི་བྱེད་བབ་ཀྱི་ཐོག་ནས་ས་ཁུལ་གནས་སྟངས་ཛ་དྲག་ཏུ་བཏང་བར་མ་ཟད། རྒྱལ་ཁབ་གཞན་ཁག་གིས་རྒྱ་ནག་གི་བཙན་འཛུལ་གྱི་སྤྱོད་ཚུལ་དེ་ལ་དོགས་གཟབ་ལྷག་པར་བྱེད་བཅུག་ཡོད་པ་དང། རྒྱ་ནག་གིས་མངོན་གསལ་དོད་པོ་དེ་ཙམ་མེད་པའི་ས་གནས་ཤིག་ནས་ཡོངས་གྲགས་ཀྱི་སྦིར་གྲགས་ཆགས་མི་དགོས་པ་ཞིག་ལ་རྒྱུན་ལྡན་མ་ཡིན་པའི་བྱེད་ཐབས་ཤིག་ལག་ལེན་བསྟར་བཞིན་པ་རེད། རྒྱ་ནག་ཕྱོགས་གཅིག་པོ་ཡི་ངོས་ནས་ས་ཁུལ་དེའི་ད་ཡོད་ཀྱི་གནས་སྟངས་ལ་འགྱུར་བ་གཏོང་ཐབས་བྱེད་བཞིན་པ་དེ་ནི་ངེས་གཏན་མེད་པའི་དོན་དག་ཅིག་ཡིན་ཙང་ས་ཁུལ་དེ་ཡི་གནས་སྟངས་ཛ་དྲག་ཆགས་འཇུག་སྲིད་པ་མ་ཟད། ཁུལ་དེ་ལ་འབྲེལ་ཡོད་ཀྱི་རྒྱལ་ཁབ་ཁག་མཉམ་འབྲེལ་གྱི་ཐོག་ནས་རྒྱ་ནག་གཞུང་ལ་ངོ་རྒོལ་བྱེད་པའི་རྣམ་པ་ཞིག་ཀྱང་ཆགས་སྲིད་པ་རེད། ཨ་རིའི་ཧ་ཏེ་སུན་ཞིབ་འཇུག་ཁང་གི་རྒྱ་ནག་སྡེ་ཚན་གྱི་འགན་འཛིན་སྐུ་ཞབས་ཡུས་མའོ་ཁྲུན་ལགས་ཀྱིས་ཉེ་སྔོན་ཨ་རིའི་རླུང་འཕྲིན་ཁང་གི་བཅར་འདྲི་དང་ལེན་གནང་སྐབས་སུ། རྒྱ་ནག་དམར་ཤོག་གིས་ཐའེ་ཝན་གྱི་མི་ཚོ་ཡི་དོན་དངོས་ཐོག་གི་རང་དབང་རང་བཙན་གྱི་གནས་བབ་བརྩོན་ལེན་བྱེད་པའི་ཆོད་སེམས་བརྟན་པོ་དེ་ལ་དོན་གྱིས་སྟོང་པའི་འཇིགས་སྣང་སྡིགས་སྐུལ་རྒྱག་རྒྱུ་ཙམ་ལས་བྱེད་ཐབས་གཞན་པ་ཅི་ཡང་མེད་པ་དང། རྒྱ་ནག་དམར་ཤོག་གི་འགོ་ཁྲིད་ཞི་ཅིན་ཕིང་གིས་དོན་དངོས་གནས་ཚུལ་ལ་གཞི་བཅོལ་ནས་ཁེ་གྱོང་དང་གོ་སྐབས་ནུས་པ་བཅས་ལ་བརྟག་དཔྱད་གཏོང་ཚེ་ཐའེ་ཝན་ལ་དཔུང་འཇུག་བྱེད་སྲིད་པའི་ཚད་དེ་མཐོན་པོ་མིན་ཡང་ལྷོད་ཡངས་གཏོང་གཞི་མིན་པར་རྒྱ་ནག་དམར་ཤོག་ལ་དོགས་ཟོན་ནན་མོ་བྱ་དགོས་པ་སྔར་རྒྱུན་ལྟར་ཐའེ་ཝན་མཚོ་འགག་དེ་ཞེས་རྒྱ་ནག་གི་སྤྱི་ཡི་དམག་འཁྲུག་གི་འགོ་འཛུགས་བྱེད་གནས་ཤིག་ཏུ་ངོས་འཛིན་བྱ་དགོས་པ་རེད་ཅེས་གསུངས་འདུག་གོང་ཞུས་ཀྱི་གནས་ཚུལ་དེ་ཕབ་བསྒྱུར་དང་སྙན་སྒྲོན་ཞུ་མཁན་ཕུན་ཚོགས་ལྷུན་གྲུབ་ཡིན།
ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཝི་ཨོ་ཨེ་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། ཨ་རིའི་ངོས་ནས་ཨུ་རུ་སུས་ཡུར་ཁན་ལ་དམག་འཁྲུག་རྒྱག་རྒྱུར་རོགས་རམ་བྱེད་མཁན་གྱི་རྒྱ་ནག་གི་བཟོ་ཚོང་སྤྱི་གཉེར་ཁང་ལ་ཉེས་ཆད་གཅོད་རྒྱུར་བསམ་བློ་གཏོང་གི་ཡོད་ཅེས་ཨ་རིའི་གྲོས་ཚོགས་ཀྱི་འཐུས་མིས་གསར་འགྱུར་བརྒྱུད་ལམ་དུ་གསལ་སྟོན་གནང་ཡོད་པའི་སྐོར་གྱི་གནས་ཚུལ་དཀོན་མཆོག་དོན་གྲུབ་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད། ཨ་རིའི་གྲོས་ཚོགས་འཐུས་མི་ཁག་ཅིག་གིས་འཛད་སྤྱོད་པའི་གསར་འགྱུར་དང་ཚོང་ལས་འཕྲིན་ལམ་ཅེས་པའམ་དབྱིན་སྐད་ཀྱིས CNBC ཅེས་པར་བཤད་པ་ལྟར་ན། ཨ་རིའི་ངོས་ནས་ཨུ་རུ་སུས་ཡུག་ཁི་རན་ལ་དམག་འཁྲུག་རྒྱག་རྒྱུར་རོགས་རམ་བྱེད་མཁན་གྱི་རྒྱ་ནག་གི་བཟོ་ཚོང་སྤྱི་གཉེར་ཁང་དག་ལ་ཉེས་ཆད་གཅོད་རྒྱུར་བསམ་བློ་གཏོང་གི་ཡོད་པར་བཤད་འདུག་དེ་ཡང་ཨ་རིའི་གྲོས་ཚོགས་འོག་མའི་ཕྱི་འབྲེལ་ལྷན་ཚོགས་ཀྱི་མི་སྣ་དང་དམངས་གཙོ་སྲིད་དོན་ཚོགས་པའི་གྲོས་ཚོགས་འཐུས་མི། ཁང་ནི་ལི་ལ་གཟའ་སྤེན་པའི་ཉིན་བཅར་འདྲི་བྱེད་སྐབས་ཀྱང་ཁོས་ཉེ་ཆར་ཡོ་རོབ་མཐུན་ཚོགས་ཀྱིས་དེའི་ཐད་ཀྱི་ལས་དོན་ཁག་ཅིག་གླེང་སློང་བྱས་པ་ལྟར་ཨ་རིའི་གྲོས་ཚོགས་འཐུས་མི་དག་གིས་ཀྱང་དེ་དང་འབྲེལ་བའི་འཆར་གཞི་གི་རིགས་ལ་བསམ་བློ་གཏོང་གི་ཡོད་ཅེས་བཤད་འདུག། སྤྱིར་བཏང་ནུབ་ཕྱོགས་རྒྱལ་ཁབ་དག་གིས་དུས་ཡུན་རིང་པོ་གི་ནང་དུ་རྒྱ་ནག་པེ་ཅིན་གཞུང་གིས་ཨུ་རུ་སུའི་དམག་དོན་གྱི་ཐད་རོགས་རམ་བྱ་བཞིན་ཡོད་པའི་དོགས་པ་བྱེད་ཀྱི་ཡོད་ན་ཡང་ད་ཐེངས་ཀྱི་གྲ་སྒྲིག་ལས་དོན་འདི་དག་བརྒྱུད་ནས་ཐེངས་དང་པོར་དངོས་སུ་རྒྱ་ནག་ལ་ཉེས་ཆད་ཕོག་སྲིད་པ་རེད། འདིའི་ཐད་ཨ་རིའི་གྲོས་ཚོགས་འཐུས་མི་ཁང་ནི་ལི་ཡིས་རྒྱ་ནག་གིས་ངེས་པར་དུ་ཤེས་དགོས་པ་ཞིག་ལ་ཨུ་རུ་སུར་ཉེས་ཆད་བཅད་པ་ཡིས་ད་ལྟ་དངོས་སུ་ཁོ་ཚོའི་ཐོན་སྐྱེད་ནུས་ཤུགས་དང་དཔལ་འབྱོར་གནས་སྟངས། འཚོ་བའི་སྤུས་ཀ་སོགས་ཀྱི་ཐད་ཤུགས་རྐྱེན་ཐེབས་ཀྱི་ཡོད་པ་དེར་རྒྱ་ནག་ལ་ཡང་འདི་ལྟར་ཉེས་ཆད་བཅད་ཆོག་ལ། དོན་དངོས་ཀྱི་ཐོག་འདི་ལྟར་བྱས་ན་རྒྱ་ནག་ལ་ཕོག་སྲིད་པའི་གྱོང་གུད་དེ་ཨུ་རུ་སུ་ལས་ཀྱང་ཚབས་ཆེན་པོ་རེད་ཅེས་བཤད་འདུག་གསར་འགྱུར་བརྒྱུད་ལམ་དེའི་གསར་འགྱུར་སྤེལ་བའི་ནང་དུ་ཨ་རིས་མ་འོངས་པར་ཉེས་ཆད་བཅད་ཚེ་ཉམས་ཆག་ཆེན་པོ་བྱུང་ཡོད་པའི་རྒྱ་ནག་གི་དཔལ་འབྱོར་ལ་སྔར་ལས་ཀྱང་གྱོང་ཆེན་པོ་ཕོག་ངེས་པའི་ཚོད་དཔག་བྱས་འདུག་པ་དང་ད་ལྟ་རྒྱ་ནག་གི་དཔལ་འབྱོར་སླར་གསོ་ཡོང་རྒྱུའི་ཚུལ་དེ་ཚོད་དཔག་གི་ཚད་ལས་ཀྱང་དལ་བ་མ་ཟད་ས་ཁང་ཉོ་ཚོང་གི་ལས་རིགས་ལ་ཡང་བརྡབ་གསིག་ཆེན་པོ་བྱུང་ཡོད་པ་རེད། ཡིན་ན་ཡང་ཨ་རི་དང་རྒྱ་ནག་གཉིས་ལ་མཚོན་ན་ཉོ་ཚོང་གི་ཐད་ནས་གཅིག་ལ་གཅིག་བརྟེན་བྱས་ཡོད་པས་བྱེད་སྟངས་འདིས་ཨ་རི་ལ་ཡང་གྱོང་ཆེན་པོ་ཕོག་སྲིད་ན་ཡང་ཨ་རིའི་གྲོས་ཚོགས་འཐུས་མི་ཁང་ནི་ལི་ཡིས་ཉོ་ཚོང་གི་འབྲེལ་བ་འདི་ཡིས་རྒྱ་ནག་ལ་སྤྱི་གཉེར་ཁང་དག་ལ་ཉེས་ཆད་གཅོད་རྒྱུ་འགོག་མི་ཐུབ་པར་གནས་ཚུལ་འདི་གང་མགྱོགས་ཀྱི་ངང་བྱུང་གི་རེད་ཅེས་དང།

ཨ་རིར་ཡོ་རོབ་མཐུན་ཚོགས་ཀྱིས་བཏོན་པའི་གྲོས་འཆར་ནང་བཞིན་རྒྱ་ནག་ལ་ཉེས་ཆད་གཅོད་རྒྱུ་ལག་བསྟར་བྱ་རྒྱུའི་འཆར་གཞི་ཡོད་མེད་ཀྱི་སྐོར་ནས་དྲི་བ་བཏོན་པར་ཁོས་ད་ལྟ་ཨ་རིའི་གྲོས་ཚོགས་ཀྱི་ངོས་ནས་ཇོ་སྦའི་སྒྲིན། ཁོས་ད་ལྟ་ཨ་རིའི་གྲོས་ཚོགས་ཀྱི་ངོས་ནས་ཇོ་སྦའེ་ཌེན་འཛིན་སྐྱོང་གཞུང་དང་ལྷན་དུ་ཐབས་ཇུས་མང་པོ་ཞིག་གི་ཐད་ནས་ཞིབ་འཇུག་བྱེད་ཀྱི་ཡོད་ཅེས་དང། ཡང་ཁོས་ང་ཚོས་ཨུ་རུ་སུའི་སྟེང་དུ་ཉེས་ཆད་གཅོད་རྒྱུ་ལག་བསྟར་བྱས་ཟིན་ལ། རྒྱལ་ཁབ་གཞན་དག་གིས་ཀྱང་ཉེས་ཆད་འདིའི་སྒྲིག་སྲོལ་ཁག་བརྩི་སྲུང་བྱ་རྒྱུའི་རེ་བ་འཆང་གི་ཡོད། ཨ་རི་ཙམ་མ་ཟད་རང་དབང་ལྡན་པའི་རྒྱལ་ཁབ་ཁག་དང་འཛམ་གླིང་གི་སྤྱི་ཚོགས་ཡོངས་ནས་ཨུ་རུ་སུས་ཡུ་ཁེ་རན་ལ་བཙན་འཛུལ་བྱ་བཞིན་པའི་ཐད་ནས་ཉེས་ཆད་བཅད་ཡོད་པ་རེད། ཡིན་ན་ཡང་ང་ཚོས་འདིའི་ཐད་ཀྱི་སྒྲིག་སྲོལ་དག་སྲུང་བརྩི་བྱ་རྒྱུའི་རེ་བ་འཆང་གི་ཡོད་པའི་སྐབས་འདིར་རྒྱལ་ཁབ་གཞན་སུ་ཞིག་གིས་ཀྱང་ཨུ་རུ་སུ་ནས་ཐོན་རྫས་ནང་འདྲེན་བྱས་པ་ཡིན་ན་ཁོ་ཚོས་ང་ཚོས་ཉེས་ཆད་བཅད་པའི་སྒྲིག་ལམ་ལ་གཏོར་བརླག་བྱས་པ་རེད་ཅེས་ཀྱང་བཤད་འདུག། ཡང། སི་ཨེན་བྷི་སི་ཅེས་པའི་བརྒྱུད་ལམ་དུ་བདུན་ཕྲག་སྔོན་མའི་ནང་གསར་འགྱུར་སྤེལ་བ་ལྟར་ན་ཡང། ཡོ་རོབ་མཐུན་ཚོགས་ཀྱིས་རྒྱ་ནག་ལ་ཉེས་ཆད་གཅོད་རྒྱུའི་གྲ་སྒྲིག་བྱ་བཞིན་པ་དང། དེ་ཡང་མཐུན་ཚོགས་འདིས་རྒྱ་ནག་གི་སྤྱི་གཉེར་ཁང་ཁ་ཤས་ཀྱིས་ནུབ་ཕྱོགས་རྒྱལ་ཁབ་དག་གིས་ཨུ་རུ་སུར་ཉེས་ཆད་བཅད་པའི་སྒྲིག་སྲོལ་དང་འགལ་ནས་ཨུ་རུ་སུ་ལ་རོགས་རམ་བྱ་བཞིན་པའི་ངོས་འཛིན་བྱེད་བཞིན་པས་ན་ཟླ་འདིའི་ཟླ་མཇུག་གི་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་བཞི་དེ་ཨུ་རུ་སུས་ཡུ་ཁེ་རན་ལ་བཙན་འཛུལ་བྱས་ནས་ལོ་ངོ་ཧྲིལ་བོ་གཉིས་འགོར་བར་རྗེས་དྲན་གྱི་ཆེད་སྤྱི་གཉེར་ཁང་འདི་དག་ལ་ཉེས་ཆད་གཅོད་སྲིད་པ་ཞིག་རེད།

ཕྱོགས་བསྒྲིགས་སྒྲ་སྙན་འཕྲུལ་གྱི་མེ་ལོང་ཞེས་པའི་དཔེ་དེབ་དེའི་ནང་དོན་དང་ཁྱད་ཆོས་རིན་ཐང་སོགས་ཀྱི་སྐོར་ལ་ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་གི་རྩོམ་རིག་སློབ་དཔོན་གཞོན་པ་ཚེ་རིང་ཨ་ལོ་ལགས་དང་ལྷན་དུ་གླེང་མོལ་གནང་བའི་གནས་ཚུལ་དེ་གསན་རོགས་གནང།

ཐེངས་འདིའི་དཔེ་ཀློག་གི་ལེ་ཚན་འདི་བཞུགས་སྒར་རྡ་རམ་ས་ལར་རྟེན་བྱས་པའི་ཨ་རིའི་རླུང་འཕྲིན་ཁང་གི་ལས་ཁུངས་ནས་གོ་སྒྲིག་ཞུ་གི་ཡོད། ང་ལེ་ཚན་འདི་གཙོ་སྐྱོང་ཞུ་མཁན་འཇམ་དབྱངས་རྒྱ་མཚོ་ཡིན། ད་རེས་ཀྱི་དཔེ་ཀློག་གི་ལེ་ཚན་འདིའི་ནང་ནས་ཡིན་པས་ན་གཞིས་བཞུགས་རྩོམ་པ་པོ་འདམ་བུ་བསྟན་འཛིན་ལགས་ཀྱིས་བརྩམས་གནང་པའི། སྔོན་འགྲོ་ཡིག་ངག་གི་སྦྱོར་བ་དང་ལ་སྟོད་གཞས་རྙིང་ཕྱོགས་བསྒྲིགས་སྒྲ་སྙན་འཕྲུལ་གྱི་མེ་ལོང་ཞེས་པའི་རྩོམ་དེབ་འདིའི་སྐོར་ལ་ཡང། ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་གི་རྩོམ་རིག་སློབ་དཔོན་རྒན་ཚེ་རིང་ཨ་ལོ་ལགས་དང་ལྷན་དུ་བཀའ་མོལ་ཞུ་གི་ཡིན། སོང་ཙང་རྒན་ལགས་ཐོག་མར་ང་ཚོའི་ལས་རིམ་འདིའི་ཐོག་ལ་ཕེབས་པ་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས། དེ་ནས་རྒན་ལགས་ལ་ངས་ཐོག་མར་བཀའ་འདྲི་ཞུ་ཡ་དེ། ད་ལྟ་ད་ང་ཚོའི་སྔོན་འགྲོ་ཡིག་ངག་གི་སྦྱོར་བ་དང་ལ་སྟོད་གཞས་རྙིང་ཕྱོགས་བསྒྲིགས་སྒྲ་སྙན་འཕྲུལ་གྱི་མེ་ལོང་ཟེར་ཏེ། ཕྱག་དེབ་འདིའི་གི་རྩོམ་སྒྲིག་གནང་མཁན་དེ་སུ་རེད་ཨ་ནི་ཁོ་རང་གི་སྐོར་ལ་ཡང་ད་ཅིག་ལོ་རྒྱུས་རོབ་རོབ་ཅིག་ངོ་སྤྲོད་ཅིག་དང་ལྷན་དུ་ཨ་ནི། ད་དེབ་འདིའི་ཐོག་ལ་ཡང་ད་ཅིག་བོད་ནང་ལོགས་ཀྱི་ཤེས་ཡོན་ཅན་རེད་སྒྱུ་རྩལ་པ་རེད་ད་ག་ནང་བཞིན་ཞིང་འབྲོག་མང་ཚོགས་ཀྱིས་ནས་གདེང་འཇོག་རེ་ཞིག་ག་འདྲའི་རེ་ཞིག་གནང་གི་ཡོད་མེད་དེའི་སྐོར་ལ་ཡང་ངོ་སྤྲོད་ཅིག་གནང་དང།
དེ་ཡི་དེབ་དེ། སྔོན་འགྲོ་ཡིག་ངག་སྦྱོར་བ་དང་ལ་སྟོད་ཀྱི་གཞས་རྙིང་ཕྱོགས་བསྒྲིགས་ལབ་པའི་དེབ་དེའི་བརྩམས་མཁན་དེ་ཨ་ནི་མཚན་ལ་བསྟན་འཛིན་ཟེར་ཞུ་ཡོད་རེད་ཁོ་རང་གི་སྨྱུག་མིང་ལ་ནམ་རྒྱུན་འདམ་བུ་བཏང་གི་འདུག

སློབ་གྲྭ་དེའི་དུག་སེལ་སློབ་ཆུང་འགྲིམ་འགྲིམ་པའི་ཞལ་ནས་ཡོང་ཞག་འཇོག་བྱས་རེད་སློབ་ཆུང་ང་ཚོ་མཉམ་དུ་སློབ་གྲྭ་གཅིག་གི་ནང་ལ་ཡིན་དེ་ནས་ཕྱིས་སུ་ཁོ་རང་སློབ་ཆུང་ཐོན་པའི་རྗེས་ལ་དེ་ནས་དགེ་རྒན་གྱི་ཕྱག་ལས་ཡང་ཉུང་ཉུང་ཅིག་གནང་ཡོད་རེད་དེའི་རྗེས་ལ་ཨ་ནི་ད་ག་དུས་ཞིག་བཞུགས་མིན་མི་ཤེས་དེ་གང་ལྟར་ཉིས་སྟོང་ལྔ་དེ་བ་ལ་ཨ་ནི་ལྷ་ས་རིག་རྩལ་སློབ་གྲྭ་ལ་འཛུལ་ནས་ཨ་ནི་ཉིས་སྟོང་ལྔ་དེ་བ་ལ་ཐོན། ཨ་ནི་ད་ལྟའི་ཆ་ལ་ལོ་གསུམ་ཙམ་གྱི་སྐུ་ལས་བསྐྱོན་ནས་ཨ་ནི་ད་རིང་གི་དེབ་དེ

ཡིན་ན་ཡང། ཞིང་འབྲོག་མང་ཚོགས་ཀྱི་གདེང་འཇོག་བྱེད་ས་ཞིག་འོག་དེ་ན་སྨད་ཆ་དེ་ལ་གཞས་རྙིང་ཕྱོགས་བསྒྲིགས་ཡོད་རེད་བ། དེ་ལ་ག་ལ་གང་འཚམ་ཅིག་གནང་གི་ཡོད་ས་རེད་ལྷག་པར་དུ་ད་ལ་སྟོད་ཀྱི་གཞོན་སྐྱེས་དེ་ཚོ་ཡིན་ན་ནི། ད་དེ་རིང་ཁ་སང་གཞོན་སྐྱེས་དེ་ཚོ་གཞས་རྙིང་པ་ཚོ་གཏང་མ་ཤེས་བ་བྱས། ཡང་གཞས་ཚིག་དེ་ཚོ་ཆ་ཚང་ཅིག་བློ་ལ་མེད་བ་མ་ཤེས་བ་བྱས། ཡང་གཞས་ཚིག་ཤེས་ཀྱི་ཡོད་ན་ཡང་ཡང་གདངས་དེ་རྦད་འཐེན་སྟངས་ལོགས་ཀ་ཡིན་པ་སོང་ཙང་དེ་འདྲས་མ་ཤེས་བ།

ཁོ་རང་གི་གི་ད་དཔེ་ཞེ་དྲག་གི་ང་ཚོ་དེས། རྩ་བའི་ཀྱི་བོད་ནང་ལ་སྐད་བརྡ་རིག་པའི་ཀྱི་སྐོར་མ་བྱུང་བ་མ་རེད། སྐད་བརྡ་རིག་པ་སྐོར་བྱུང་ཡོད་རེད། ཡིན་ན་ཡང་དེ་ཚོ་གི་སྐད་བརྡ་རིག་པ་ཞིབ་འཇུག་བྱ་བ་དང་འདིའི་སྐད་བརྡ་རིག་པའི་ཞིབ་འཇུག་བྱ་བ་གཉིས་མོ་ལ་རྦད་དེ་ལོགས་ཀ་རེད་ཤག། མང་པོ་ཅིག་གིས་ཀྱི་བརྡ་སྤྲོད་གཉིས་ཀྱི་སུམ་རྟགས་གཉིས་ཀྱི་ཨ་ནི་མིག་ཤེལ་དེ་གོན་ནས་ཕར་སྐད་ཡིག་ལ་བལྟ་གི་འདུག། ཡང་མང་པོ་ཅིག་ནི་ནུབ་ཕྱོགས་པའི་ཀྱི་ཅིག་ཡོད་བརྡ་སྤྲོད་རིག་པའི་ཡི་གི་གཞུང་ལུགས་ཀྱི་ཀྱི་རྣམ་གཞག་དེ་ཚོ་ཁུར་ནས་ཚུར་བལྟ་ཡོང་གི་འདུག། འདི་ལ་འདི་མ་ཡིན་པའི་ཁྱད་ཆོས་ག་རེ་འདུག་ལབ་ན་ཨ་ནི། དམངས་ཁྲོད་རང་གི་གི་སྐད་ལ་འཛུལ། དམངས་ཁྲོད་རང་གི་སྐད་ལ་ཉམས་ཞིབ་བྱས་བྱས་བྱས་བྱས་ནས་ཨ་ནི་དམངས་ཁྲོད་ཀྱི་སྐད་དེ་ཨ་ནི་ཚུར་བརྡ་སྤྲོད་དང་མཐུན་སྟངས་ཀྱི་ཚུལ་སྦྱར་ནས་གང་ལྟར་བལྟས་ཏེ་གཞི་རིམ་དམངས་མི་དམངས་ཀྱི་གི་སྐད་དེ་དམངས་ཁྲོད་ཀྱི་སྐད་དེ་ཨ་ནི་བརྡ་སྤྲོད་དང་མཐུན་ཚུལ་འདུག་ཟེར་བྱས་ནས་འདི་གི་ཨ་ནི་ཁོ་ག་རེ་ལབ་དགོས་རེད་ཁྱད་ཆོས་མང་དག་ཅིག་འདུག་ཟེར་གདེང་འཇོག་མཐོ་པོ་གནང་གིན་འདུག་ད་ག་ནང་བཞིན་གྱི་ད་ལྟ་དེ་བོད་ལྗོངས་དཔེ་རྙིང་དཔེ་སྐྲུན་ཁང་ནས་ཆ་བཞག་ན་ཡང་སྤྱི་བཏང་གི་བོད་ལྗོངས་དཔེ་རྙིང་དཔེ་སྐྲུན་ཁང་གི་གི་ཁོ་རང་དཔེ་རྙིང་གི་ནང་ལོགས་ལ་དཔེ་སྐྲུན་བྱེད་ཡས་ལ་ཅིག་ཆ་རྐྱེན་ཡོད་ས་རེད། དེ་ན་འདི་ལ་ཆ་བཞག་ན་དཔེ་རྙིང་དཔེ་སྐྲུན་འོས་ག་རེ་གསུམ་པ་ནས་ཅིག་རེད་དེ། གསུམ་པའི་གྲས་ལ་ཚུད་བ་ཁོ་རང་གི་ཁོ་ལ་གདེང་འཇོག་ཅིག་སླེབས་ཡོད་བ་རེད།
ལགས་སོ་རྒན་ལགས་དེ་བྱེད་དུས་ཙམ་པ་ད་ལྟ་ད་ཅིག་དེབ་ཁོ་རའི་ནང་ལོགས་སྔོན་འགྲོའི་ངག་གི་བྱ་བ་ཟེར་མཁན་དེའི་ཆ་དེབ་ཁོ་རའི་གི་ད་ཅིག་བརྗོད་བྱ་དང་མ་སོང་ན་བརྗོད་བྱ་གཙོ་བོ་འདྲ་བོ་ག་རེ་ཆགས་ཀྱི་འདུག་ཨ་ནི་ད་ག་སོ་རེད་དེའི་ནང་ལོགས་ཀྱི་ཁོ་རང་གི་དེབ་ཁོ་རང་གི་ཁྱད་ཆོས་འདྲ་བོ་ཞིག་ད་ཅི་དང་རྒན་ལགས་རོབ་རོབ་གསུངས་པ་ན་ཞིབ་ཕྲ་གསུངས་པས་ན་ཁྱད་ཆོས་འདྲ་བོ་གཙོ་བོ་ག་རེ་ཆགས་ཀྱི་ཡོད་ན།

ད་ལྟ་འདི་མིན་པ་ཞིག་གཞས་རྙིང་བྲིས་སྒང་ལ་གང་འདྲ་ཟེར་དབུགས་ཀྱི་གཏང་ཕྱོགས་དང་འདེགས་ཕྱོགས་ལ་བལྟས་ནས་བྲིས་དགོས་མིན། ཨ་ནི་ཡར་མར་དང་འགུག་འདྲེན་ཡས་དེ་འདྲ་ག་འདྲ་ཞིག་བྲིས་དགོས་མིན་དེ་ཅིག་བཤད་ཡོད་རེད། ད་ནང་བཞིན་གཞས་རྙིང་ཚོ་གདངས་འཐེན་པའི་སྐབས་ལ་འཐེན་སྟངས་ག་འདྲ་ཡིན་པ་དེ་ཡང་ག་རེ་གཞས་རྟགས་དེ་བརྒྱུད་ནས་འདི་བརྗོད་བྱ་དེ་ཅིག་རེད། ད་དེབ་དེ་ལ་ཁྱད་ཆོས་རོབ་ཅིག་ཞུས་ན། རྩ་བའི་ཁོ་རང་གི་ཡི་གེའི་སྒང་ལ་ཁྱད་ཆོས་གསུམ་ཅིག་ཞུས་ཡོད་རེད། དང་པོ་དེ། འདི་ལ་གནའ་དེང་ཟུང་འབྲེལ་གྱི་རིག་གཞུང་སྲུང་སྐྱོབ་ཡི་གེ་འདི་ཡོད་ཟེར།

ཏན་ཏན་ཆགས་ཡོད་རེད་དེ་ལྷག་པར་དུ་སྟོད་བོད་ཀྱི་རིག་གཞུང་དང་འབྲེལ་བ་དང་འདི་འདྲ་འདི་བྱས་ཡོད་སྐོར་དེ་འདི་གཅིག་པོ་རང་རེད་ད་དེ་གཅིག་རེད་གཉིས་པ་ནི་འདིའི་ནང་ལོགས་ལ་ང་ཚོ་གཞས་ཚིག་དེ་ཚོ་ངས་དེང་དུས་གོང་ལ་ཞུས་པ་ནང་བཞིན་གཞས་ཚིག་དེ་ཚོ་མར་ཕབ་པའི་སྐབས་སུ་ནམ་རྒྱུན་གཞས་མང་པོ་ཞིག་ཚིགས་བཅད་ཀྱི་འགྲོས་ཤིག་ཞག་ཕབ་གི་རེད་ཨ་ནི་ཨ་ཨ་ལ་ལ་དང་ཨ་ནི་ཡ་ཡ་ལ་ལ་གྱི་ཅིག་དང་འགུག་ཡར་འདྲེན་ཡས་དང་མར་འགུག་ཡས་ཀྱི་ཅིག་ཡོད་དེ་ཚོ་ཚང་མ་མཚམས་རེ་ཚིག་གི་ནང་ལ་བླུགས་ནས་ཁོ་གཞས་ཚིག་ཡིན་པ་ཞིག་བཞག་བཞག་ཡོད་དུ་བ། དེ་འབྲེལ་གྱི་མཁས་དབང་དེ་ཚོ་གི་གསུང་རྩོམ་དེ་ཚོ་ཨ་ནི་མ་ལྟ་ཡས་ལ་ཡང་མ་འོངས་པའི་ཞིབ་འཇུག་བྱེད་མཁན་ཚོ་ལྟ་བདེ་བ་ལ་ཨ་ནི་ལ་སྟོད་ཀྱི་སྐད་ཀྱི་གི་ཐ་སྙད་ག་འདྲ་ག་འདྲ་ཡིན་པ་བརྡ་རྙིང་པ་ག་འདྲ་ཡིན་པ་བཀོལ་སྟངས་ག་འདྲ་ཡིན་པ་དེ་འདི་ནང་ལ་ཁྱད་ཆོས་གཅིག་རེད་དེ་གལ་ཆེན་པོ་གཅིག་རེད་བསམ་གི་འདུག་ངས་བཤད་ན་དཔེར་ན་ཆ་བཞག་ན་ད་ཀ་ལེབ་དྲུང་ཡིག་ལབ་པ་དེ་ཚོ་ལ་སྟོད་པ་ར་ཁོ་ཚོ་གི་གསུང་འབུམ་དེ་ཚོ་ནང་ཀ་ལེབ་དྲུང་ཡིག་གི་ཀ་བཤད་དེ་ཚོ་གི་ནང་ལ་སྟོད་པའི་སྐད་ཤེས་དགོས་རེད་སྟོད་པའི་སྐད་དེ་ཤེས་པ་ལ་ནི་སྐད་ཀྱི་འགྲོ་སྟངས་དེ་ཤེས་དགོས་རེད། ད་ཡིན་ན་ངས་ཡང་བསྐྱར་དེ་ལ་དེ་མ་ཡིན་པའི་ཁྱད་ཆོས་གཅིག་ག་རེ་རེད་ལབ་ན་དེའི་ནང་ལ་འདི་གཅིག་ཡོད་རེད། གཞས་སུས་བཏང་སོང་གཞས་ག་རེ་བཏང་སོང་གཏོང་མཁན་ག་ཚོས་ག་དུས་བཏང་སོང་ཨ་ནི་འདི་བཏང་མཁན་མི་དེ་ག་དུས་སྐྱེས་འདུག་འདི་ཡི་སྒང་དེ་ན་ཅིག་རེའུ་མིག་ཅིག་བཟོས་ཡོད་རེད། འདི་ཡི་སྒང་ལ་གང་འཚམ་ཅིག་ངས་བལྟས་ན་ལོ་རྒྱུས་ཀྱི་རང་བཞིན་འདུག་བསམ་དཔེར་ན་ཆ་བཞག་ན་མ་འོངས་པ་གཞས་ཞིག་ལ་ཉམས་ཞིབ་བྱེད་མཁན་ཡིན་ན། ཨ་དེ་གཞས་དེ་དེ་དུས་བྱུང་འདུག་ག་རེ་བྱས་ནས་སྐབས་དུས་དེ་མི་དེ་ཡིས་བཏང་འདུག་མི་དེ་དེ་འདྲ་ཅིག་ལ་སྐྱེས་རེ་བ་སེ་རེ་བ་ལོ་ཁོ་སྒང་ལ་གང་འཚམ་ཅིག་ཉམས་ཞིབ་བྱེད་ཐུབ་ཡས་ཀྱི་ཅིག་ཡོད་ར་ལོ་རྒྱུས་ཀྱི་རང་བཞིན་དེ་ཡོད་རེད་སོང་ཙང་དེ་ཡི་ཁྱད་ཆོས་དེ་ཚོ་དེབ་དེ་ཡི་ད་ཁྱད་ཆོས་གཙོ་བོ་འདྲ་བོ་རེ་ཞིག་ཆགས་ཡི་འདུག་བསམས་མདོར་བསྡུས་ནས་བཤད་ན་ཁྱད་ཆོས་ལྔ་ཙམ་ཞིག་འདུག་ངས་བལྟས་ན། ལགས་སོ་ལགས་སོ་རྒན་ལགས་དེ་ནི་ད་ལྟ་དེ་ཡི་དེབ་ཁོ་རང་གི་ཁ་བྱང་སྒང་ལ་ཡང་སྔོན་འགྲོ་ཡི་ངག་གི་བྱུང་བ་དང་ནི་ལ་སྟོད་གཞས་རྙིང་ཕྱོགས་བསྒྲིགས་སྒྲ་སྙན་འཕྲུལ་གྱི་མེ་ལོང་ཟེར་དེ་འདྲའི་འཁོད་བཞག་དེ་སོང་ཙང་དེ་ཁོ་རང་གི་ཁ་བྱང་ལ་ཡང་ཚིག་གི་འགྲེལ་པ་ཅིག་ཚིག་འགྲེལ་རེ་སྐྱོན་གནང་པ་ཡིན་ན་ག་འདྲ་ཞིག་ཡོད་ཟེར། གཙོ་བོ་རྩོམ་པ་པོ་གིས་བྲིས་ས་དེ་འདི་ལ་དེ་རེད་ཟེར་གཞས་རྙིང་ཕྱོགས་བསྒྲིགས་འདི་ལ་གཞས་རྙིང་འདི་ལ་གཞས་མང་པོ་ཡོད་རེད་སྟོད་པ་ལའང་ཡོད་རེད་ལུང་པ་ཚང་མ་ལ་ཡོད་རེད་ཆོལ་ཁ་གསུམ་ཀ་ལ་ཡོད་འདི་ནང་ལོགས་ནས་སྟོད་པ་ལ་ཆ་བཞག་ན་གཞས་རྙིང་དང་ལབ་པ་དང་ཨ་ནི་བར་གཞས་ལབ་པ་དང་གཞས་གསར་ལབ་པ་འདྲ་ཡོད་ར་འདིའི་ནང་ལོགས་ལ་ཁོས་གཞས་རྙིང་འདི་གཙོ་འདོན་བྱས་ཡོད་རེད། སོང་ཙང། གཞས་རྙིང་འདི་ག་རེ་བྱས་ནས་བྱེད་དགོས་རེད་ལབ་ན་གཞས་རྙིང་འདི་ལ། གཞས་རྙིང་འདི་སྟོད་པའི་གཞས་རྙིང་འདི་ལ་ཁྱད་ཆོས་གཅིག་གི་འགྱུར་བ་འགྲོ་མི་ཆོག་གི་མ་རེད་ད་དེ། ཆོག་གི་མ་རེད་ཟེར་ནས་ཡིག་ཆ་འདྲ་བོ་ན་དེ་འདྲའི་རྩ་འཛིན་འདྲ་བོ་འདིར་གང་ཡང་ཡོད་པ་མ་རེད་དེ། ཁོ་འདུག་སེ་མར་བརྒྱུད་ནས་སླེབས་ཡོད་ལ་ཁོ། འགྱུར་བ་བཏང་ཆོག་གི་མ་རེད་ད་ཁོ་ཆགས་མི་ཆོག་པའི་ཁྱད་ཆོས་ཅིག་ཡོད་རེད་གཞས་གསར་འདྲ་བོ་ན་ཁྱེད་རང་ལྟས་འདི་བཟོ་གི་རེད་ངས་ལྟས་འདི་བཟོ་གི་ཁོ་ལྟས་འདི་ལྟས་འདི་འགྱུར་བ་བཏང་ཆོག་གི་རེད་འདི་ལ་ཆོག་གི་མེད་པ་སོང་ཙང་གཞས་རྙིང་འདི། གལ་ཆེན་པོ་ཡིན་པ་སོང་ཙང་གཞས་རྙིང་ལབ་པ་འདི་ཁོང་གིས་གནད་འགག་བྱས་འདི་ལ་བྲིས་ཡོད་ས་རེད།

ལགས་སོ་ལགས་སོ་རྒན་ལགས། ནི་ད་ལྟ་ད་གཅིག་ལ་སྟོད་ཁུལ་རང་གི་སྐད་དེ་ཡང་ད་ང་ཚོའི་རྩ་བའི་ང་ཚོའི་སྐད་ཅིག་བོད་ཆོལ་གསུམ་ནང་ལོགས་ལ་ཡང་ད་ཅིག་ཡུལ་ལུང་ལོགས་ཀ་ལོགས་ཀ་མང་པོ་ཞེ་པོ་ཞིག་ཡོད་རེད་ད་ལ་སྟོད་ཁུལ་གྱི་སྐད་དེ་ཡང་ཅིག་ཡུལ་ལུང་གཞན་དག་སྐད་དང་མ་འདྲ་བ་ཅིག་དང་ཨ་དེ་ཡང་ཡང་ཅིག་བརྡ་སྤྲོད་པའི་གཞུང་དང་དམིགས་བསལ་གྱི་ཡང་ཅིག་ཆ་མཐུན་འདྲ་བོ་ཆགས་ཡོང་དགོས་ཡ་དེ་ག་འདྲ་རེད་ཟེར་དགོས་ན། ད་དེ་ལ་ལ་སྟོད་ཀྱི་སྐད་དེ་ད་དེ་སྐད་གཞན་པ་དང་ཏིག་ཙམ་མ་འདྲ་བ་རྩ་བའི་ད་མི་ཁོ་འདྲ་བོ་རེད་དེ་ཁོ་བོད་སྐད་རེད་ཁོ་བོད་རིགས་རེད་ཨ་ནི་ཁོ་འཚར་ལོངས་གང་ད་རིག་གཞུང་དང་གང་ད་མང་པོ་ཞིག་ད་བོད་སྤྱི་ཁོ་རང་མཐུན་ཡོང་དགོས་རེད་ཨ་ནི་སྐད་ཡིག་གི་སྒྲོམ་གཞི་དེ་བརྡ་སྤྲོད་པའི་གཞུང་གཉིས་ནང་ལ་དེ་ཡོད་རེད་ཡིན་ན་ཡང་ད་བླ་མ་རེ་ལ་ག་རེ་ཆོས་ལུགས་རེ་ད་ལུང་པ་རེ་ལ་སྐད་ལུགས་རེ་ལབ་པའི་བཤད་སྲོལ

སྟོད་པའི་སྐད་དེ་གིས་འགྲོ་སྟངས་འདི་མ་ཤེས་མ་ཤེས་ན་ཨ་ནི་ཡི་གེ་ལ་བྲིས་ལ་རྒྱ་མཚོ་བྲིས་ལ་ར་ག་བཏགས་རྒ་ཡ་བཏགས་རྒྱ་མ་རྒྱམ་བྲིས་ཡ་ཉེན་ཁ་ཡོད་བ་རེད་གོ། སྐད་དེ་ཤེས་ན་ཨ་ཨ་དེ་སྐད་ལ་དེ་འདུག་ཨ་ར་ག་བཏགས་རྒ་ཡ་བཏགས་རྒྱ་མ་རྒྱམ་ལབ་པའི་ཚིག་དེ་མེད་ད་དང་ཏན་ཏན་འོག་ལ་སྔོན་འཇུག་ཡོད་ས་རེད་དྲན་དགོས་བརྡ་སྤྲོད་ཀྱི་གཞུང་ལུགས་དང་མཐུན་ནས་འདུག་ཟེ་བག་ཚག་བྱ་ཡ་ཡོད་ར་དཔེར་ན་ལབ་ན་སྟོད་པའི་སྐད་ལ་འགྲོ་ལ་ཡིས་འདུག་ཨ་རྒན་ལ་འགྲོ་ལ་དེ་ཚོ་ང་ལ་ཨ་ཨ་དེ་ན་སྐྱེ་གནས་སྒྲ་ཡི་སྐྱེ་གནས་ཀྱི་མགྲིན་པ་ནས་ཡོང་ཡ་ཞིག་འདུག་ཤིང་ལགས་ལབ་ན་རྐན་ལ་ཡ་ད་མང་གི་རེད། ལ་ལབ་ན་ཏི་ཟི་ཡང་དང་རི་ང་རི་ཨོ་དི་སྐྱེ་གནས་ཡོང་ས་ཅི་ཡང་ལོགས་ཀ་འདུག་ཨ་བསམ་ཡང་ཁོ་བརྡ་སྤྲོད་ཀྱི་གི་གནས་བརྒྱད་ཀྱི་སྐྱེ་གནས་གནས་བརྒྱད་ཀྱི་གི་སྐྱེ་གནས་ནང་ལ་ཕན་ཚུན་འགྲོ་ཡས་ཁོ་བརྡ་སྤྲོད་འབྲེལ་བ་ཡོད་རེ་གང་དུ་གཅིག་མ་ཤེས་ན་གཅིག་ལ་ཡང་ཕན་མི་ཐོགས་པས་ལྷག་པར་དུ་དག་ཆ་བྲི་ཡས་ལ་ད་དི་ཡི་སྐད་ལ་ཡང་ཅིག་མ་ཤེས་བྱང་ཆ་མེད་ན་ནི་ཁོ་ལོག་པ་བྲི་ཡས་ཀྱི་གི་ཉེན་ཁ་ཆེ་བས་ཨོ་དི་འདྲས་ཀྱི་ད་ཅིག་སྐད་དང་གཞུང་གཉིས་ལ་འདུག་སེ་འབྲེལ་བ་འགྲོ་ཅིག་བཟོས་ན་འབྲེལ་བ་ཏན་ཏན་དག་ཡས་ཡོད་ས་རེད་དྲན་གྱི་འདུག། ད་མཐའ་མ་དི་ལ་ཡང་ད་ང་རང་ཚོས་ད་ད་དི་སྔོན་འགྲོ་ཡིག་ངག་གི་སྦྱོར་བ་དང་ནི་ལ་སྟོད་གཞས་རྙིང་ཕྱོགས་བསྒྲིགས་ཟེར་ཡག་གི་དེབ་འདི། ནི། སྤྱི་བཏང་གི་ད་ང་ཚོ་བོད་པའི་གི་སྲོལ་རྒྱུན་གླུ་གར་རིག་གནས་ལ་ཡང་དགའ་ཞེན་ཡོད་མཁན་རེད། ཡང་སྒོས་སུ་ཡང་ད་གཅིག་བོད་གི་སྲོལ་རྒྱུན་རིག་གནས་སྲུང་སྐྱོབ་བྱེད་མཁན་གྱི་ཚོགས་པ་བོད་ཀྱི་ཟློས་གར་ཚོགས་པ་རེད་དེ་འདྲ་བའི་ཚོགས་པ་མང་པོས་དེ་ཚོ་གི་དེའི་སྒང་ལ་ཡང་ད་གཅིག་དེབ་དེའི་སྒང་ལ་ཡང་ལྟ་ཀློག་བྱེད་ཡག་དང་དེའི་སྒང་ལ་ཡང་ད་སོ་སོ་གི་ལག་ལེན་བསྟར་ཡག་དེ་འདྲ་གི་གལ་ཆེ་ལ་གཟིགས་འདུག། གལ་སྲིད་ཡང་དེ་ཁོང་ཚོ་གི་དེ་ཁོང་ཚོ་གི་ལྟ་ཀློག་དང་དེ་འདྲས་བྱས་པའི་དབང་དུ་བཏང་པས་ཡིན་ན། ཁོང་ཚོ་གི་དེའི་ནང་ལོགས་ལ་ཡང་ད་ཅིག་རྩོམ་པ་པོའི་གི་ཐུགས་རེ་ནང་བཞིན་ནི་ད་ཅིག་ཚོགས་སྒེར་རེད་དེ་ཚོ་གི་དེའི་ནང་ལོགས་ལ་ཡང་ཅིག་འཇུག་སྟངས་ཐོག་རྒན་ལགས་ཁྱེད་རང་ངོས་ནས་ཅིག་ཁ་གསོ་རེད་ངོ་སྤྲོད་ཅིག་ག་འདྲས་ཅིག་གནང་ད། ཟློས་གར་དང་དེ་འདྲས་ཀྱི་ཅིག་གི་བྱེད་ཀྱི་ཡོད་ན། འདིའི་གི་གདངས་ཡོད་པའི་གི་སྤྱི་ཚོགས་གི་ནང་ལ་ཕྱིན་ནས་ཨ་ནི་སྤྱི་ཚོགས་ནས་སྦྱངས།

དེ་བ་དང་དང་བྱས་ཙང་འདི་དང་འདི་ཡག་པོ་ཤེས་ཡོད་མ་རེད་གདངས་འགུག་གདངས་འགུག་ལ་ཁྱད་ཆོས་ཞིག་བོར་སྟོད་པའི་གདངས་འགུག་དེ་ཡག་སྐྱ་ན་མི་དེ་རང་བཞིན་གྱི་ཞི་བདེར་བག་ཕེབས་རོགས་ཡོད་ར་རིང་པོ་དེ་གྱི་བག་ཞི་བདེ་བག་ཕེབས་རོགས་བཟོ་ཡ་ཡང་དང་ཅིག་ཡོད་རེད་འདི་མ་ཤེས་ན་ཡང་ཁོ་གི་ཞལ་གྱི་ཅིག་རེད་སོང་དང་དེ་ནང་ལོགས་ལ་ཡག་པོ་ཞིག་ཡ་ཕྱོགས་གི་གྱི་བརྡ་སྤྲོད་གི་གཞུང་ཚོ་དེ་ཡག་པོ་ཀློག་ཨ་ནི་མ་ཕྱོགས་གི་ལ་དེ་ཨ་ལྷག་པར་དུ་ཤད་རྟགས་ཅིག་འདུག་བ་ཤད་རྟགས་ལ་དེ་ནི་ཡག་པོ་སྦྱང་ན་ནི་གདངས་འགུག་དེ་ན་ཚིག་དེ་ལ་དོ་སྣང་ཤུགས་ཆེ་ལྷག་པར་དུ། ད་སྐད་བརྡ་རིག་པ་ལ་ཞིབ་འཇུག་བྱེད་མཁན་ནི་བརྡ་སྤྲོད་པའི་གཞུང་ལ་ཞིབ་བྱེད་མཁན་ཡོད། དེ་ཚོ་དངོས་གནས་ཏན་ཏན་འདིའི་ནང་ལོགས་ལ་ཡིག་ངག་སྦྱོར་བ་ལ་ལྟ་ཐུབ་ན་ཞིབ་ཅིང་ཕྲ་བ་ཞིག་ལྟ་ཐུབ་ན་ཏན་ཏན་ཐུགས་ཕན་གསོས་ས་རེད་དེ་མ་ཚད་མ་འོངས་པ་འདི་ཏན་ཏན་སྟོད་དང་དབུས་དེའི་དེའི་སྐད་ཀྱི་གི་ཁྱད་ཆོས་རོབ་ཙམ་ཡོད་རེད་བ། འདི་མ་ཚད་མདོ་དབུས་ཁམས་གསུམ་གྱི་སྐད་ལ་དཔྱད་པ་བྱས་ཏན་ཏན་དེ་ཕན་ཐོགས་ས་རེད་བསམ་གི་སོང་ཙང་བརྡ་སྤྲོད་ཀྱི་གཞུང་ལུགས་ལ་སྦྱང་མཁན་ཡོད་ན་ཡང་དེའི་སྔོན་འགྲོ་ཡིག་ངག་སྦྱོར་བ་དེ་ཡིན་གཅིག་མིན་གཅིག་བལྟ་དགོས་ཡས་རེད་བཞིན་འདུག་ད་འདི་འདྲའི་སྒྲུབ་བཞིན་ཡིན་ས་རེད།

ལོ་རྒྱུས་ཡིག་ཆར་ལོག་འགྲེལ་བྱས་པའི་ནང་མིང་བཙན་རྒྱལ་ལ་དབང་ཆ་མེད་པའི་དཔེ་མཚོན་ངོ་མ་ཟེར་བའི་བརྗོད་བྱ་ངོ་སྤྲོད་དང་མིང་བཙན་རྒྱལ་ལ་བོད་པ། བོད་པར་ཆོ་ལོ་སྤྲད་པའི་གོ་རིམ་ལས་མིང་བཙན་རྒྱལ་ལ་བོད་དུ་དབང་ཆ་མེད་པའི་དཔེ་མཚོན་གཞན་སྐོར་བོད་དང་རྒྱ་ནག་གི་ལོ་རྒྱུས་ཉམས་ཞིབ་པ་དང་གནད་དོན་དཔྱད་ཞིབ་པ་སངས་རྒྱས་སྐྱབས་ལགས་དང་ན་ག་བསྟན་འཛིན་ལགས་ནས་གླེང་མོལ་གནང་བའི་གནས་ཚུལ་དེ་གསན་རོགས་གནང།
ད་ལྟ་ནི་ཁྲིམས་དང་རང་དབང་གིས་བོད་ནི་གནའ་སྔ་མོ་ནས་རྒྱ་ནག་གི་ཆ་ཤས་མིན་བརྗོད་པའི་ལེ་ཚན་རྒྱང་བསྲིང་ཞུ་རྒྱུའི་དུས་ཚོད་ཡིན་པ་རེད།

བཀྲ་ཤིས་ལེ། གསན་གཟིགས་གནང་མཁན་ཚང་མར་བཀྲ་ཤིས་བདེ་ལེགས་ཞུ། ད་དེ་རིང་གི་བཅས་ཀྱི་བརྙན་འཕྲིན་དང་རླུང་འཕྲིན་རྒྱང་བསྲིང་ཞུ་རྒྱུའི་གི་ལེ་ཚན་ནང་ལ་ཡང་བརྗོད་བྱ་ག་རེ་ཞིག་དག་ཅིག་ང་ཚོས་ངོ་སྤྲོད་གནང་རྒྱུ་ཡིན་ནོ། ལགས་སོ། རེད་ལ་ད་དེ་རིང་ངོ་སྤྲོད་བྱེད་ཡ་དེ་ནི་ཕལ་ཆེར་དུས་ཚོད་ཀྱིས་ལྕོགས་པ་ཡིན་ན་ང་ཚོ་དོན་ཚན་གསུམ་འདྲ་བོ་ཞིག་ངོ་སྤྲོད་བྱེད་ན་བསམ་སོང། དང་པོ་དེ་ད་མིང་རྒྱལ་རབས་ཀྱི་སྐབས་སུ་ད་རྒྱ་གི་ཡིག་ཆ་དེ་ཚོའི་ནང་ལོགས་ལ་བོད་གི་ས་ཆ་ལ་ནི་མིང་རྒྱལ་རབས་ཞིང་ཆེན་རིམ་པ་གི་དེ་འདྲ་གི་གོ་གནས་ཟེར་ན་འདྲ་དེ་འདྲ་གི་ལས་ཁུངས་ཟེར་ན་འདྲ་དེ་འདྲ་གི་ཆོ་ལོ་ཟེར་ན་འདྲ་དེ་འདྲ་ཟེར་ཡ་རེད། ད་དེ་ལ་ནི་རྩོམ་པ་པོ་ཡིད་ཞིབ་ཀྱིས་ནི་དེ་བདེན་པ་མ་རེད་ཟེར་ཡ་རེད་ནི་ནི་ད་བརྗོད་བྱ་གཅིག་བྱས་གཉིས་པ་དེ་ད་མིང་རྒྱལ་རབས་གི་དེ་འདྲ་གི་ཡིག་ཆ་ཡོད་ཙང། དེ་དེ་འདྲ་གི་ཡིག་ཆ་དེ་ལ་ཡང་དེ་དང་མཚུངས་བའི་ཡིག་ཆ་དེ་ལ་རྒྱ་ནག་དམར་ཤོག་གཞུང་གི་ད་ལོག་འགྲེལ་འགྲེལ་བཤད་ལོག་བརྒྱབ་ནས་རྫུན་མ་འགྲེལ་བཤད་ག་རེ་རྒྱག་གི་ཡོད་ན་དེ་སྐོར་གཅིག་བྱས། ད་གསུམ་པ་དེ་དུས་ཚོད་ལྕོགས་པ་ཡིན་ན་ང་ཚོས་ཉིན་མཚན་གཅིག་གིས་དེ་བོད་པ་ལ་ནང་འཇུག་གི་དང་ཁོན་སྐུའི་ཆོས་ལུགས་ཟིན་ན་འདྲ་དགོན་སྡེ་ཟིན་ན་འདྲ་དེའི་གི་རྒྱུད་རིང་བཀྲས་བཏུམ་གི་རྒྱུད་རིང་དེའི་གི་ནང་ལོག་ནས་ཨ་ནི་ད་ང་ཚོ་ཉིན་རྒྱལ་རབས་ལ་དོན་བསྟན་པའི་བོད་ཀྱི་ཐོག་ལ་དབང་ཆ་འབེལ་ཡ་དེ་ཨ་ནི་ར་སྤྲོད་བྱེད་ཡ་སྐུ་གཏུགས་བྱེད་ཡ་དེ་འདྲ་ལ་འགྱོད་བཤགས་སུན་ངོ་སྤྲོད་བྱེད་ན་བསམ་སོང་ད་དེ་ཚོའི་གི་ཅོག་ཡིན་ན་འགྱོད་བཤགས་དེ་འདྲ་སུན་ཡིན་ལགས། ལོ་ལོ་ཙཱ་དོན་དག་ང་ཚོས་དོན་དག་གོང་དུ་ང་རང་ཚོས་གསུངས་པའི་དོན་དག་དཔེ་དེབ་འདི་ནང་ལ་ཡག་རྟགས་གསལ་བོ་ཅིག་འཁོད་ཤག་མིང་བཙན་རྒྱལ་སྲིད་གཞུང་གིས་བོད་ཁུལ་དུ་ལ་ཡ་གཅིག་གི་ཞིང་ཆེན་རིམ་པའི་གི་སྲིད་འཛིན་ལས་ཁུངས་ཞིག་དག་ཅིག་བཙུགས་ཡོད་པ་ཅིག་བཤད་ཤག་ཡ་འདི་བདེན་པ་ཡིན་མེད་དང་ཆབ་སྲིད་གི་གནད་དོན་ཆ་ནས་ཡ་སྲིད་འཛིན་ལས་ཁུངས་ཟེར་འདི་ག་རེ་ཞིག་རེད་དག་ཅིག་ང་ཚོས་ཅིག་ངོ་སྤྲོད་གནང་བ་དང་ངོས་འཛིན་བྱེད་དགོས་རེད་ལོ།

ཀྲུའུ་ཧུའེ་སི་སི་ཟེར་ཡ་གི་ཨ་ནི་ལས་ཁུངས་ཟེར་ན་འདྲ་གོ་གནས་ཟེར་ན་འདྲ་དེ་ལ་དོན་དམ་པའི་དེ་ལ་དབང་ཆ་ཟེར་ན་འདྲ་དེ་ལ་མཚོན་དོན་ཟེར་ན་འདྲ་མི་འདུག་དེ་དཔེ་བཞག་ན་ག་འདྲ་འདྲ་བོ་རེད་ཟེར་ན། རྒྱ་མི་གི་ལུགས་སྲོལ་གཅིག་ཡོད་རེད་རྒྱ་མི་ཤི་སོང་ན་ནང་ནང་མི་ཤི་སོང་ན་ཨ་ནི་ཁོ་རང་ཚོ་དུར་ཁྲོད་ལ་རོ་དེ་ཕར་སྐྱེལ་འགྲོ་དུས་སྒང་ལ་ལམ་ཁ་ནས་ཁོ་ཚོ་ཤོག་བུ་གི་དངུལ་གི་བཟོ་ལྟ་དེ་འདྲ་ངོ་མ་གི་ཊམ་ཀ་གི་བཟོ་བཟོ་ལྟ་དངུལ་སྒོར་གི་བཟོ་ལྟ་དེ་འདྲ་ཤོག་བུ་གི་དྲས་ཨ་ནི་དེ་གཏོར་ནས་འགྲོ་གི་རེད་ཁོ་རང་ཚོ་ཨ་ནི་ཁོ་རང་ཚོ་ད་དུར་ལ་མི་འདས་རྒྱུ་དེ་ལ་མཆོད་པ་འདྲ་བོ་བྱེད་དུས་སྒང་ལ་ཡང་དེ་ཤོག་བུ་གི་ད་དེ་མིང་ལ་སྒོར་མོ་ལབ་གི་ཡོད་རེད་ད་སྒོར་མོ་དེ་དེ་རེད་དེ་མེ་སྲེག་གཏོང། ད་དེ་དངུལ་ངོ་མ་ནི་མ་རེད་པ་ཡིན་དུས་སྒང་ལ་དེ་ལ་སེམས་ནད་ནི་ཡོད་མ་རེད་པ་ད་མེ་སྲེག་ག་ཚད་བཏང་ན་ད་མིང་རྒྱལ་རབས་གི་བོད་ཀྱི་ས་གནས་ཡང་ན་བོད་པ་ལ་ད་ལྟ་གི་ཏུའུ་ཀྲུའུ་ཧུའེ་སི་སི་ཞིང་ཆེན་རིམ་པ་གི་གོ་གནས་སྤྲད་ཡ་དེ་ཚོ་ཚང་མ་ཨ་ནི་རྒྱ་མི་གི་ལུགས་སྲོལ་དེ་ར་ཨ་ནི་མི་ཤི་སོང་ན་ཤོག་བུ་གི་སྒོར་མོ་མེ་སྲེག་གཏོང་ཡ་དང་གཅིག་པ་རེད། ད་དེའི་རྒྱུ་མཚན་ག་རེ་རེད་ཟེར་ན་ཁོ་རང་ཚོའི་གི་འགྲེལ་བཤད་བརྒྱབ་དུས་སྒང་ལ་རྒྱ་ནག་དམར་གཞུང་གི་བགྱི་བའི་ཡིག་ཆ་ནང་ནས་འགྲེལ་བཤད་ག་རེ་རྒྱག་གི་ཡོད་རེད་ཟེར་ན་ད་ལྟ་དབུས་གཙང་ཞིན་ཏུའུ་ཀྲུའུ་ཧུའེ་སི་སི་ཟེར་ཡ་དེ་དང་མདོ་ཁམས་ཞིན་ཏུའུ་ཀྲུའུ་ཧུའེ་སི་སི་ཟེར་ཡ་དང་ལས་ཁུངས་དེ་གཉིས་ཧྲན་ཤི་ཞིང་ཆེན་གི་མངའ་ཁོངས་ཡིན།

བོད་ཀྱི་ཨ་ནི་ཧྲན་སི་ཞིང་ཆེན་མངའ་ཁོངས་ཡིན་སྐོར་ལ་ད་དེ། མིང་རྒྱལ་ཁབ་མངའ་ཁོངས་ལས་བལྟ་དགོས་ན་མིང་རྒྱལ་ཁབ་ཀྱི་ཞིང་ཆེན་གཅིག་གིས་ཨ་ནི་ཁོ་རང་རྒྱལ་ཁབ་ཀྱི་ཕྱེད་ཀ་དེ་དབང་བསྒྱུར་བྱེད་ཡོད་ཡོད་ད་ལྟ་ཁོང་ཡང་སུ་ཡང་གོ་ཡོད་མ་རེད་ཟེར་གནད་དོན་གཅིག་ཆགས་ཡོད་གནད་དོན་གཉིས་པ་དེ་ཁོ་རང་གི་ད་ལྟ་བོད་ལ་ཁྲེལ་ཆུང་གི་གོ་གནས་ཟིན་ན་འདྲ་མཚན་གནས་ཟིན་ན་འདྲ་ཞིང་ཆེན་རིམ་པ་ཚན་གཉིས་དེ་ཡིས་ཞིང་ཆེན་གཞན་དག་ཅིག་གི་མངའ་ཁོངས་ལ་འགྲོ་ཡག་ལུགས་སྲོལ་ཁོ་རང་ཡོད་མ་རེད་དེ་མཚོ་སྔོན་ཞིང་ཆེན་གྱིས་ཀན་སུའུ་ཞིང་ཆེན་དབང་བསྒྱུར་གྱིས་ཤིག་མ་རེད་བ། དེ་ཡིན་དུས་སྒང་ལ་ཁོ་ཞིང་ཆེན་གྱི་རིམ་པ་དེ་ནི་ཁོ་འདྲ་མཉམ་གི་སྡེ་ཚན་ཡིན་དུས་སྒང་ལ་ཁོ་ཞིང་ཆེན་གཞན་དག་ཅིག་གི་མངའ་ཁོངས་ལ་ཁོང་འགྲོ་ཡོང་གི་འགྲོ་ཡ་ཁོ་རང་ཡོད་མ་རེད་དེ་དངོས་ཡོད་གནས་ཚུལ་རེད་གང་ཡང་ཕན་གི་མི་འདུག་དེ་ཡིན་དུས་སྒང་ལ་སུ་ཅིག་གི་སེམས་ལུགས་དང་ཆབ་སྲིད་པ་ལོ་རྒྱུས་སྨྲ་བ་ཡང་དངོས་ཡོད་གནས་ཚུལ་སྨྲ་བ་སུ་ཅིག་གི་དེ་ན་རྒྱལ་ཁབ་ཅིག་གི་ཞིང་ཆེན་གཅིག་གི་རྒྱལ་ཁབ་དེའི་གི་ཕྱེད་ཀ་དབང་སྒྱུར་བྱེད་ཡ་དེ་ནི་ཡོང་མི་སྲིད་པ་རེད་དེ་ཡིན་དུས་སྒང་ལ་ད་ག་རེ་བདེན་ཁུངས་བྱེད་གི་ཡོད་ན་མིང་གོང་མ་གི་ད་ལྟ་བོད་གི་ས་ཁུལ་ལ་ཞིང་ཆེན་རིམ་པ་གི་གོ་གནས་ཡིན་ཟེར་ཡ་གི་ཏུའུ་ཀྲི་ཧུའེ་སི་ཟེར་ཡའི་གོ་གནས་སྤྲད་རྒྱུ་དེས་དོན་དངོས་སུ་དེ་ལ་གོ་གནས་གཅིག་དང་དེ་ལ་ནུས་བ་ཡོད་མཁན་གཅིག་དང་དེ་ཆབ་སྲིད་ངོ་མ་ཡིན་པ་གཅིག་དང་ཡང་ན་གཞུང་གི་སྒྲིག་འཛུགས་གཅིག་མ་རེད་ཟེར་ཡ་ད་ཁོ་དེ་འགྲུབ་ཡོད་རེད་ལ།
མཚམས་རེ་རེ་ཡ། འདི་ག་ཝི་ཨོ་ཨེ་ཨ་མི་རི་ཀའི་རྒྱང་སྲིང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཁྲིམས་དང་རང་དབང་གི་ལེ་ཚན་ནང་བོད་ནི་གནའ་སྔ་མོ་ནས་རྒྱ་ནག་གི་ཆ་ཤས་མིན་བརྗོད་པའི་ལེ་ཚན་ནང་ལ་ཡ། སི་པེན་ནང་བཅའ་བཞུགས་བོད་དང་རྒྱ་ནག་སྐོར་གྱི་ལོ་རྒྱུས་ཉམས་ཞིབ་པ་དང་གནད་དོན་དཔྱད་ཞིབ་པ་སེང་གེ་སྐྱབས་ལགས་དང་གནད་དོན་ཐོག་ལ་ཡ་ང་ཚོས

དེའི་ནང་ལོགས་ལ་ལྷག་པར་དུ་ད་སྐུ་ངོ་ཞྭ་སྒབ་པ་གི་སྲིད་དོན་རྒྱལ་རབས་དང། མ་ཀོ་རེ་བའི་ཁོ་རང་གི་འབྲི་རྒྱུའི་བོད་ཀྱི་གནས་བབ་ཟེར་ཡ་དེ་གཉིས་ཆ་ལ་ཨ་ནི་དགག་ལན་འབྲི་རྒྱུ་གི་དེབ་ཅིག་ཡོད་རེད་ད་དེའི་བོད་ལྗོངས་གོ་བབ་ཟེར་ཡ་ཁོ་ཚོས་དེ་འདྲ་བསྒྱུར་བ་རེད་ད་བོད་ལྗོངས་གོ་གནས་གནས་བབ་ཟེར་ན་དེ་འདྲ་འདྲ་བོ་ཅིག་རེད་དེབ་དེ་ད་དེའི་ནང་ལོགས་ལ་དོན་དག་ག་རེ་ཅིག་བྱས་ཡོད་རེད་ན་དོན་དངོས་སུ་ཨ་ནི་མིང་རྒྱལ་རབས་སྐབས་སུ་ཕག་མོ་གྲུ་པ་ཕག་གྲུ་བཀའ་བརྒྱུད་ཀྱི་ད་དབང་སྒྱུར་སྡེ་སྲིད་ཀྱི་དབང་སྒྱུར་བྱེད་དུས་སྒང་ལ་ད་ཕག་གྲུ་སྡེ་སྲིད་དེ་སྐབས་དེའི་སྡེ་སྲིད་དེ་ཨ་ནི་སྐུ་གཤེགས་པ་རེད་དེ་ཡིན་དུས་སྒང་ལ་ད་ཕག་གྲུ་པ་གི་གཞུང་གི་ཨ་ནི་ད་གྲྭ་བཙུན་དེ་ཚོ་ད་ཁོ་གྲྭ་པ་ཟེར་ཡ་ཚིག་དེ་བེད་སྤྱོད་བྱེད་ཡོད་རེད་དེ་ཚོ་གི་ཨ་ནི་མན་ཇུ་གོང་མ་ལ་ཨ་ནི་ད་སྡེ་པ་ཁོ་རང་ཤི་བ་རེད་ད་སྡེ་པ་གི་བཀའ་ཡིག་མིང་རྒྱལ་རབས་ཁྲོད་ཀྱི་བཀའ་ཡིག་དང། དེ་ཨ་ནི་ཁོ་རང་གི་བུ་ངག་དབང་བཀྲ་ཤིས་གྲགས་པ་ཟེར་ཡ་ཆུང་བ་རེད། དེ་ལ་ཨ་ནི་ཕར་རྒྱུན་འཛིན་བྱེད་དུ་འཇུག་རོགས་ཟེར་དེ་འདྲ་གི་རེ་བ་བཏོན་རེད། དེའི་རིང་ལ་མིང་གོང་མ་ལ་སྐད་ཆ་མ་དྲིས་ནས་བཀའ་འདྲི་མ་བྱས་ནས་ཨ་ནི་ཕར་ད་ལྟ་གི་བཀའ་ཡིག་དེ་དུར་སྤྲད་ནས་ཁོའི་བུ་ལ་དེ་འདྲ་སྤྲད་ཡ་རེད། དེའི་རིང་ལ་དེ་ཨ་ནི་མིང་རྒྱལ་རབས་གི་སྒྲིག་གཞི་དང་འགལ་ཡོད་ཙང་དེ་འདྲ་གི་སྤྲད་མཁན་གྱི་མིང་རྒྱལ་རབས་གི་དཔོན་པོ་དེ་ལ་ཉེས་པ་བཏང་རེད། ཉེས་ཆད་ག་རེ་བཏང་རེད་ན་ཁོ་རང་ཕུད་དེ་ཧྲན་ཞི་ས་ཆ་ནས་ཨ་ནི་དམག་མི་ལ་ཕར་གཏོང་ཡ་ཉེས་པ་བཏང་རེད། དེ་འདི་ལ་ད་ག་རེ་ཤེས་དགོས་པ་རེད་ཟེར་ན། སྐབས་དེ་ལ་ཕར་ཕག་མོ་གྲུ་པ་ལ་དབང་ཆ་འཛིན་ཡ་ལ་ཁོ་རང་རང་བཙན་གི་བདག་དབང་ཡོད་མཁན་གི་རྒྱལ་ཁབ་ཅིག་གི་དཔོན་པོ་མ་རེད་ཁོ་ལ་མིང་རྒྱལ་རབས་གི་དབང་ཆ་སྤྲད་ནས་ཁོ་རང་གི་དབང་ཆ་དེ་མིང་གོང་མ་གི་སྤྲད་ནས་ད་གཟོད་ཁོ་ལ་ཕག་གྲུ་བཀའ་བརྒྱུད་གི་ད

ད་དེ་ལ་བརྩོན་པ་པོ་ཡོད་ད་ལྟ་འདི་ལ་མར་ཞིབ་ལྟ་བྱས་སོང་རིག་ལ་ད་འདི། གཅིག་དངོས་ཡོད་གནས་ཚུལ་འདི་མ་ཡིན་པ་གི་ད་འགལ་བ་མང་པོ་ཞིག་འདུག་ད་ཁོ་རང་གིས་དེ་ནང་ལོགས་ནས་རབ་རིབ་བྱས་ནས་གསལ་བོ་མེད་ཡ་དེ་འདྲ་གི་ཐབས་ཤེས་བརྟེན་ནས་བྱས་པ་རེད་དེ་ན་ཨ་ནེ་གལ་ཏེ་དེ་འདྲ་གི། ཕག་གྲུ་སྡེ་པ་ཞིང་གཤེགས་དེ་ཡི་ཐོབ་ཐང་དང་འཇའ་ས་དང་དེ་ཚོ་ཁོའི་བུ་ལ་སྤྲད་ཟིན་དེ་འདྲ་བཤད་ཡིན་ཙང་ཨ་ནེ་སྤྲད་རེད་སྤྲད་དེ་འཕྲིན་སྐད་ཆ་ནི་ཨ་ནི། སྤྲད་མཁན་དེ་ལ་ཉེས་པ་དག་རེད་དེ་དེ་འདྲ་གི་གནས་ཚུལ་ཆགས་ཡོང་བ་རེད་དེ་ནི་གང་ལ་ང་ཚོ་དངོས་ཡོད་གནས་ཚུལ་མར་ཞིབ་འཇུག་བྱས་སོང་ན་ཁོ་རང་གི་བུ་དེ་ངག་དབང་བཀྲ་ཤིས་གྲགས་པ་ཟེར་ཡ་དེ་གིས་དབང་ཆ་མུ་མཐུད་དུ་ཟིན་བསྡད་ཡོད་རེད་དེ་འདྲ་ཡར་བཤད་མཁན་དེ་ཚོ་ལ་ཉེས་པ་བཏང་ཡོད་བ་མ་རེད་ད་ཉེས་པ་བཏང་ས་དེ་མིང་རྒྱལ་རབས་གི་སྤྲད་མཁན་ཡིན་ཟེར་ཡ་དེ་ལ་ཉེས་པ་བཏང་ཡོད་རེད་དེ་འདི་གང་ལ་ད་འདི་གིས་ཁོ་རང་ཚོ་གི་བསམ་བཞིན་ནས་རབ་རིབ་དེ་འདྲ་བཟོ་ཡ་མ་གཏོགས་དང་དེའི་དངོས་ཡོད་གནས་ཚུལ་མཐུན་པ་ཅིག་མ་རེད་དེ་ཤེས་དགོས། དེའི་སྐོར་དོན་ཚན་གཅིག་ཡོད་རེད་ད། དོན་ཚན་གཉིས་པ་དེ་ལུང་འདྲེན་བྱེད་ས་གཉིས་པ་དེ་རེད། དེའི་ནང་ལོགས་ལ་ཡང་བྲིས་མཁན་དེ་ཡ་ཧན་ཀྲང་གི་ཁོ་རང་གི་ད་ལྟ་གི་དེབ་དེའི་ནང་ལོགས་ནས་མར་བཤུ་རྒྱུ་གི་ལུང་འདྲེན་གཅིག་རེད། དེ་འདི་གང་ལ་ད་དེའི་ནང་ལོགས་ལྟ་ཡང་འདི་གང་ལ་ཁོ་རང་ཚོ་གི་འཛིན་བཟུང་བྱས་ཡོད་ཡ་ཨ་ནི་ཉེས་པ་ག་འདྲ་བཏང་ཡིན་ན་དེ་ཚོ་ཤེས་ཀྱི་ཡོད་པ་མ་རེད་ད། རྡོག་རྡོག་བྱས་ནས་དེའི་ཡིག་ཆ་དེ་ཚོ་ལྟ་ཡང་འདི་གང་ལ། ད་ལྟ་ངག་དབང་བཀྲ་ཤིས་གྲགས་པ་ཟེར་ཡ་ཁོ་གོང་མ་གྲགས་པ་གི་སྲས་དེ་ཡིས་ཨ་ནི་དབང་ཆ་མུ་མཐུད་དུ་ཟིན་ཡོད་རེད། དེ་ལ་ཉེས་པ་བཏང་མི་འདུག། ཕར་ཐོབ་ཐང་དེ་ཕར་སྤྲད་རོགས་གནང་ཟེར་མཁན་གྱི་ཞུ་མཁན་དེ་ཚོ་ཡང་ཉེས་པ་བཏང་མི་འདུག་ད་འདི་ཡིན་དུས་གང་ལ། ཡིན་ན་ཡང་ད་ལྟ་ཡ་ཧན་ཀྲང་གི་ད་ལྟ་གི་རྩོམ་ཡིག་དེ་བྲིས་དུས་གང་ལ་ད་ཁོ་རང་གིས་དཔེ་དེ་རབ་རིབ་བྱས་ནས། ཆེད་དུ་ཨ་ནི་ཡོང་ཁུངས་དང་དེ་ཚོའི་གསལ་བོ་མ་བཟོ་ཡ་བྱས་ནས་དེ་འདྲ་གི་ཨ་ནི་བཟོ་རྒྱུ་རེད་དེ་གོང་གི་ལུང་འདྲེན་དེ་ཨ་ནི་མ། ལུང་འདྲེན་ཞུ་རྒྱུ་གི་དེབ་དེའི་ནང་ལོགས་གི་བརྗོད་བྱ་དེའི་ནང་ལུང་འདྲེན་གཅིག་ནི་འགོད་རྒྱུ་རེད། ད་དཔེ་མཚོན་གསུམ་པ་དེ་དེ་རེད། ལུང་འདྲེན་བྱེད་ས་གསུམ་པ་དེ་རེད། མིང་གི་ལོ་རྒྱུས་དེབ་ཐེར་ཟེར་ཡ་དེའི་གི་བམ་པོ་སུམ་བརྒྱ་རེ་སུམ་ཅུ་སོ་གཅིག། མཛད་རྣམ་ཟེར་ཡ་དེའི་གི་ཉིས་བརྒྱ་རེ་བཅུ་དགུ། ནུབ་ཡུལ་གསུམ་པ་ཟེར་ཡ་དེའི་ནང་ལོགས་ལ། སྤྱི་ལོ་ཆིག་སྟོང་ལྔ་བརྒྱ་སྐབས་སུ། ཨ་ནི་ད་ལྟ་ཁྲན་ཧྭ་ཝང་ཟེར་ཡ་ད་དེ་བོད་གི་ཆོས་རྗེ་གཅིག་ཡིན། དེའི་གི་རྙིང་པ་དེ་གྲོངས་པ་ཡིན་ན་ག་རེ་ཡིན་ད་ལྟ་གང་ལྟར་ཀྱང་གསར་པ་དེ་ཡོང་དུས་གང་ལ་ཨ་ནི་ཁོ་རང་གི་གསར་པ་དེ་ལ་མུ་མཐུད་དུ་དབང་ཆ་ཟིན་ཆོག་ཡ་གི་ཆོ་ལོ་དེ་སྤྲད་རོགས་གནང་རེད་ད་ཐོབ་ཐང་དེ་སྤྲད་རོགས་གནང་རེད།

ཁོ་རང་གིས་ད་ཆོས་རྗེ་གོང་མ་དེ་གྲོངས་ཚར་རྟིང་ལ་དེ་བུ་གི་གྲོངས་རྒྱུ་དེ་བུ་གི་ཞུ་དུས་གང་ལ་དེ་ཉེས་པ་དེ་སུ་ཡོད་བ་རེད་ད་བུ་དེ་ལ་ཡོད་བ་ཁོ་རང་གི་ཁྲིམས་འགལ་བྱེད་ལངས་རྒྱུ་དེ་ཉེས་པ་ཅིག་ཡང་བཏང་མི་འདུག་ད་ཉེས་པ་བཏང་ས་དེ་སུ་རེད་ཟེར་ན་མིང་རྒྱལ་རབས་གི་ཡར་འགྲོ་མཁན་གི་གྲྭ་པ་དེ་གཉིས་ལ་ཉེས་པ་བཏང་བ་མ་གཏོགས་སྤྲད་ས་གི་བོད་པ་དེ་ལ་ཚིག་ཅིག་བཤད་མི་འདུག་ད་དེ་ཡང་དངོས་ཡོད་གནས་ཚུལ་གྱི་མིང་རྒྱལ་རབས་ལ་དབང་ཆ་ཡོད་མེད་དེ་ད་གསལ་བོ་ཁུངས་སྐྱེལ་བྱེད་ཡག་གི་དོན་དག་ཅིག་རེད་ཟེར་ད་དེ་འདྲ་གི་དཔེ་མཚོན་ཁ་ཤས་ཅིག་འདུག་ལ།

དེ་འདི་གང་ལ་ད་དེའི་རྒྱ་ནག་དམར་ཤོག་གི་བེད་སྤྱོད་བྱས་ནས་དེ་ལ་ལོག་འགྲེལ་བྱས་ཨ་ནི་ད་དཔེ་དེ་དང་པོ་རེད་ཆོ་ལོ་སྤྲད་པ་དེ་དཔེ་དེ་ད་ཆབ་སྲིད་ཀྱི་མངའ་ཁོངས་ཡིན་པ་དེ་ཤེས་དགོས་ད་ང་ཚོས་ཆོ་ལོ་སྐོར་དེ་མར་སོང་དུས་གང་ལ་ཆོ་ལོ་དེ་ང་ཚོས market ཅིག་ལ་སོང་ནས་ལྡབ་ཚང་ལན་ཡག་གི་བཟོས་ད་འདྲ་བོ་ཡོད་པ་རེད་མིན་མིན་དྲུག་ཅུ་ཐམ་པ་སྤྲད་ཤེས་ན་དྲུག་ཅུ་ཐམ་པ་སྤྲད་ཡོང་དགོས་བ་མ་གཏོགས་དེ་ལ་ཆབ་སྲིད་ཀྱི་གོ་གནས་དང་སྒྲིག་འཛུགས་ཀྱི་གོ་གནས་དེ་མེད་པ་དེ་གསལ་བོ་འདྲ་བོ་ཞིག་རེད་དེ་ནི་ད་ལྟ་སྤྲད་སྟངས་དེ་ཡང་ཁོ་རང་སྤྲད་སྟངས་གི་བརྒྱུད་རིམ་དེ་ཡང་ལྟ་ཡོང་དུས་ང་ཡང་དེ་འབད་པས་གཞུང་གཅིག་གི་ལས་ཀ་བྱེད་སྟངས་དང་དངོས་ཡོད་གནས་ཚད་མཐུན་མཁན་དང་ཁྲིམས་འགལ་བྱེད་མཁན་དང་ཁྲིམས་འགལ་བྱེད་ཡ་བྱེད་མཁན་དེ་སུ་ཡིན་པ་དེའི་སྒང་ནས་གནས་ལྟ་ཡོང་དུས་ང་ལ་ཁོ་རང་ཚོ་ཁྲིམས་འགལ་རེད་ཟེར་ཡ་དང་ཡང་ན། ཉེས་པ་གང་ཡིན་ཟེར་ཡ་དེ་ཚོ་ང་ཚོ་བོད་པ་དང་འབྲེལ་བ་ཆེ་ཡ་མེད་ཡ་ཅིག་ཁོ་རང་ཚོ་སྤྲད་མཁན་དེ་ཁོ་རང་ཚོའི་འདོད་པ་བྱས་ནས་ཡོང་རྒྱུ་རེད།

ཨོ་རེད་ལ། ད་འདིར་དཔེ་མཚོན་ཁ་ཤས་ཅིག་འདུག་དེ་བརྒྱུད་རིམ་ནང་ལོགས་ནས་མིང་རྒྱལ་རབས་གི་སྤྲད་སྟངས་གི་བརྒྱུད་རིམ་ནང་ནས་ད་ཁོ་ཚོ་དཔེ་མཚོན་མང་པོ་ཅིག་འདུག་ད་ཡིག་ཚང་ཡིག་ཚང་དེ་ཚོ་ཁུངས་བཙན་པོ་ད་ང་ཚོ་ཡོང་ཆེད་འགྲེལ་བཤད་ཅིག་མ་དགོས་ཅིག་དེ་འདྲ་རེད་ད་དཔེར་ན་དཔེ་ཅིག་ཟེར་བ་ན་འདི་ན་ད་ངོ་མ་བོད་པ་ཅིག་ལ་ཙན་ཤན་ཝང་ཟེར་ཡག་དེ་ཆོས་རྗེ་ཅིག་ལ་ཡང་ཁོ་དང་འབྲེལ་བ་ཡོད་ཡག་དེ་འདྲ་རེད་དེ་འདི་ཡོང་ལ་ད་ཁོ་རང་ལ། མི་མི་སྣ་ངོས་ནས་ཨ་ནི་གཞུང་གི་ཡིག་ཆ་འཁྱེར་ཨ་ནི་དེ་འདྲ་རྔན་པ་དང་ད་གསེར་དང་དངུལ་ལ་སོགས་པ་ཨ་ནི་དེ་འདྲ་འཁྱེར་ནས་ཕར་འགྲོ་བ་རེད་ད་ཁོ་རང་ལ་ཆོ་ལོ་དེ་སྤྲད་གར་འགྲོ་བ་རེད། སྤྲད་གར་འགྲོ་ཡག་ལུགས་སྲོལ་ཅིག་ཡོད་པ་རེད། ཡིན་ན་ཡང་ད་ད་ལྟ་འདི་བོད་ཀྱི་ས་མཚམས་ལ་ཨ་ནི་དཔེ་དེ་སང་གི་སང་གི་བ་ཞུ་ཆོག་ནི་མི་འགྲོ་ཡག་དཔེ་དེ་ཁག་པོ་རེད། དེ་འདྲའི་སྒང་ལ་ད་ཆོ་ལོ་སྤྲད་མཁན་གི་ལྷན་ཁང་དེ་གི་ད་ལྟ་གི་ཁོ་རང་ཚོ་གི་ད་ཆེས་མཐོའི་གི་ལས་ཁུངས་ཅིག་ལི་པུ་ཟེར་ཡ་དེ་ཡོད་རེད། དེ་ལ་ག་རེ་ཞུ་ཡ་རེད་ཟེར་ན་ད་ལ་ཐུག་མིའི་ཕར་འགྲོ་མར་འགྲོ་བྱེད་ཨ་ནི་དེའི་བཀའ་ཡིག་དང་ད་ཅིག་ཐམ་ཀ་དང་རྔན་པ་དང་དངུལ་དང་དེ་ཚང་མ་ཁོ་རང་ཚོའི་གི་སྐུ་ཚབ་འགྲོ་རྒྱུ་དེའི་ལག་པ་སྤྲད་ཤ་ན་སྤྲད་ནས་ཨ་ནི་ཁོ་རང་ཚོ་ཕར་འཁྱེར་འགྲོ་བཅུག་ན་འགྲིག་གི་རེད་པ་ཟེར་དེའི་སྒང་ལ་མིང་གོང་མ་གི་ལགས་སོ་ཟེར་ད་ག་རང་ཡིན་ཟེར་ཨ་ནི་ཆོག་མཆན་སྤྲད་འདུག་ད་དེ་བརྒྱུད་རིམ་གཅིག་རེད་ད་བརྒྱུད་རིམ་གཉིས་པ་དེ་ཡང་མི་འདྲ་བའི་དཔེ་མཚོན་དེ་ད་ལུང་འདྲེན་བཅོ་ལྔ་པ་དེ་རེད་ལུང་འདྲེན་བཅོ་ལྔ་པ་དེ་ཡང་ཁྲན་ཅའོ་ཝང་ཟེར་ད་ཡང་ཆོས་རྗེ་གཅིག་རེད་བོད་པ་གཅིག་ལ་ལུག་སྤྲད་ཡོད་ཡ་ད་ཁོ་ཚོའི་བྱེད་སྟངས་ད་ཆོ་ལོ་ཅིག་རེད། ཨོ་ད་དེ་མིང་གོང་མ་ཀྲེང་ཏེ་ཟེར་ཡ་དེ་ཁྲི་ལོ་བཅུ་གསུམ་གི་སྐབས་སུ་རེད། ད་དེའི་སྐབས་སུ་མིང་རྒྱལ་རབས་གི་ཡང་པེ་ཅིན་ན་ཡོད་མཁན་གི་བོད་པ་གི་གྲྭ་བ་ཕལ་ཆེར་གྲགས་པ་མིན་འགྲོ་གྲགས་པ་ཀྲ་པ་ཟེར་ཡ་དེ་འདྲ་བྲིས་འདུག་དེའི་ལ་སོགས་པ་མི་ཁ་ཤས་ཀྱི་ངོས་ནས་ད་ལྟ་གི་ཆོས་རྗེ་དེ་ལ་ཆོ་ལོ་སྤྲད་ཡ་ཡིན་དེ་སྐུ་ཚབ་ངོས་ནས་པེ་ཅིན་ནས་ཕར་བཏང་བ་རེད།

ཨ་ནི་དེ་མ་ཚད་ཁོ་རང་ཚོ་ད་ལྟ་ལུས་ལིའང་ཟེར་ཡག་ས་ཆ་དེ་ཐོན་དུས་ལ་ས་ཆ་དེའི་གི་ཆུ་དང་འབྲེལ་བ་ཡོད་ཡག་དཔོན་རིགས་ཆེ་བ་དེ་ལ་བརྡུངས་ནས་དཔེ་དེ་ཤི་མ་ཤི་བཟོས་ནས་བཞག་པ་དེ་འདྲ་རེད་ལ་ད་ཁོ་རང་ཚོ་དེ་འདྲ་གི་ད་མ་རབས་ད་དེ་འདྲ་རེད་ཟེར་ད་གྲྭ་བ་དེ་དེ་འདྲ་མ་རབས་ཡིན་ན་མིང་རྒྱལ་རབས་གི་ཁོ་ཚོར་ཅི་ཡང་བྱེད་ཐུབ་པ་ཅི་ཡང་བྱེད་ཐུབ་གི་ཡོད་མ་རེད་ཟེར་དེ་རེད་ད་དཔེ་མཚོན་གཞན་འདྲ་ཅིག་དེ་ཡང་མིང་རྒྱལ་རབས་ཅ་ཅིང་ཟེར་ཡག་གོང་མ་དེ་གི་ཁྲི་ལོ་ཞེ་གཉིས་སྐབས་སུ་རེད། ད་ཕྱི་ལོ་ཆིག་སྟོང་ལྔ་བརྒྱ་དྲུག་ཅུ་རེ་གཉིས་འཁེལ་ཡོད་པ་རེད་དེ་འདྲའི་སྐབས་ལ་དེའི་སྐབས་སུ་ད་ཡང་ཁྲན་ཧྭ་ཟེར་ཡ་ཆོས་རྗེ་ད་ཁོ་ཚོ་ངོ་མ་ཆོས་ལུགས་ཁྲིད་རྒྱུ་དེ་འདྲ་གི་ལ་སོགས་པ་གི་ཨཱ་ནི་ད་བོད་ཀྱི་ཆོས་རྗེ་ཟེར་ཡ་དེ་ཚོ་གི་ཡང་སྐུ་ཚབ་ངོས་ནས་མིང་རྒྱལ་རབས་ལ་ཡར་རྟེན་འབུལ་བྱེད་ཡ་རེད་དེ་མ་ཚད་ཨཱ་ནི་ད་ད་གོ་གནས་སྤྲད་རོགས་གནང་ཟེར་ཡ་ཡང་རེ་བ་བྱེད་ཡ་རེད། དེ་ནས་ད་ལི་པུ་ཟེར་ཡ་གི་ད་ད་ལྷན་ཁང་དེ་གི་ད་ངོ་མ་ལུགས་སྲོལ་ལྟར་ཨཱ་ནི་ཁོ་རང་ཚོ་གི་མིང་ཉི་ཤུ་རྩ་གཉིས་ངོས་ནས་ཨ་ནི་ད་ལྟ་གི་མི་ཉི་ཤུ་རྩ་གཉིས་དེ་མིང་རྒྱལ་ཁབ་གི་ཨ་ནི་ད་ལྟ་རྒྱལ་ས་གི་དགོན་པ་ནང་ལ་ཡོད་བའི་མཁན་གི་བོད་གི་གྲྭ་བ་དེ་འདྲ་རེད་ད་བོད་གི་གྲྭ་བ་དེ་འདྲ་ནང་ནས་ཨ་ནི་བོད་ལ་སོང་ནས་ཨ་ནི་ད་ལྟ་གི་ད་ཆོ་ལོ་སྤྲད་ཡག་གི་བརྒྱུད་རིམ་དེ་ལག་བསྟར་བྱེད་དགོས་ཡག་དེ་འདྲ་བྱེད་ཡག་རེད་དེའི་མཉམ་དུ་ཨ་ནི་ད་ལྟ་མིང་སྲིད་གཞུང་གི་དཔོན་རིགས་ཅིག་ཤིས་པན་ཟེར་ཡག་ཅིག་ཡོད་རེད་ད་དཔོན་རིགས་ཅིག་རེད་ཀྲུའུ་ཐིང་ཧྥུན་ཟེར་ཡག་ཁོ་རང་ལྟ་རྟོག་བྱེད་ཡག་ཁོ་རང་ཚོ་ལས་འགན་ནི་ལྟ་རྟོག་བྱེད་ཡག་ཆེད་དུ་ཁོ་ཚོ་བཏང་འདུག་ནས་འདི་སྒང་ལ་ད་ཁོ་རང་ཚོ་གི་གལ་ཏེ་ད་རི་ཁོ་དེ་ཡག་ཡང་ནི་ལ་འགའ་བ་རོ་དེ་ཡང་ནི་གལ་ཏེ་མིང་སྲིད་གཞུང་གི་དོན་དུ་དཔོན་རིགས་དེ་སྐད་ཆ་མ་ཉན་ནི་གལ་ཏེ་ངོ་ལོག་བྱས་ནི་ད་རམ་འདེགས་བྱས་འདུག་རམ་འདེགས་བྱས་དེ་སྒང་ལ་ད་ལྟ་མིང་གི་དཔོན་རིགས་དེ་གི་ཆེད་དུ་ཁོ་རང་བྱེད་ཐུབ་མི་འདུག་བྱེད་ཐུབ་མི་འདུག་དེ་འདི་སྒང་ལ་ད་ཁོ་རང་ད་ལྟ་མིང་གི་དཔོན་རིགས་དེ་ཤོད་ལ་ཨ་ནི་རྗེས་ལ་ཡོང་ནས་ཨ་ཀི་ཡཱ་ཉན་ཤིས་ཕུ་འདུག་དེ་འདྲ་གི་མི་ཕུན་ཚོགས་སོགས་ཀྱི་ཁོ་རང་ཚོ་ལ་བལྟས་ཏེ་དེ་འདྲ་མ་རེད་ཟེར་ཉན་ཤིས་ཕུ་འདུག་ཕུ་དེ་སྒང་ལ། ལིས་པུའུ་ཟེར་ཡ་ལྷན་ཁང་དེ་གི་ད་དབུས་གཞུང་གི་ལྷན་ཁང་གལ་ཆེན་པོ་རེད་ད་ལིས་ཟེར་ན་ཅི་ཐང་ཟེར་ན་དེ་འགྲོ་སྟངས་འགྲོ་ལུགས་གི་དེ་གོང་མ་གི་ད་གུས་ལུགས་དང་གུས་བཀུར་བྱེད་ཡ་དང་དེ་འདྲ་གི་ད་སྐུ་མགྲོན་སྣེ་ལེན་བྱེད་ཡ་དང་འབྲེལ་བ་ཆགས་ཀི་ཡོད་གི་ལྷན་ཁང་ཞིག་རེད་ད་དེ་གི་ད་བསམ་འཆར་ག་རེ་བཏོན་རེད་ཟེར་ན་ད་རེས་ནས་བཟུང་སྟེ་ད་ད་གི་ད་ཧྥན་ཟེར་དེ་གི་ལ་ཤི་རྗེས་གི་ལ་ཤི་རྗེས་གི་དཔོན་པོ་དེ་ཚོ་གོ་གནས་སྤྲད་དེ་སྒང་ལ་ཟེར། ད་ནི་ཁོ་རང་ཚོ་གི་ད་ལྟ་གི་བཀའ་ཡིག་དང་ཆོ་ལོ་གི་བཀའ་ཡིག་དང་ད་ཡིག་ཆ་དང་དེ་ཚོ་ཚང་མ་ད་ནི་བོད་པ་གི་ཁོ་རང་ཚོ་གི་སྐུ་ཚབ་དེ་ཚོ་ལ་མཉམ་དུ་འཁྱེར་བཅུག་གི་འཇུག་དགོས། ད་ནི་ཁོ་རང་ཚོ་ཕར་བོད་འཁྱེར་བཞག་ན་འགྲིག་གི་ཡོད་རེད་དེ་བཞིན་དེ་མིན་ན་ནི་ད་ལྟ་གི་ད་ཡིག་ཆ་དང་ཐམ་ག་དང་ག་རེ་ཡོད་ན་དེ་ཚོ་ཚང་མ་སི་ཁྲོན་ཡང་ན་ཧྲན་ཞི་གི་གི་མཐའ་མཚམས་ལ་ནི་སྦྲག་གི་ནང་ནས་བཏང་གཞུང་འབྲེལ་གི་སྦྲག་གི་ནང་ནས་བཏང། དེ་ནི་མཐའ་མཚམས་ན་ཡོད་ཡག་གི་མིང་གི་དཔོན་རིགས་དེ་ཚོ་གིས་མཐའ་མཚམས་འདི་ན་ཡོད་ཡག་བོད་པ་གི་གྲྭ་པ་དེ་ཚོ་ལ་སྤྲད་ནས་ཨ་ནི་ཁྱེད་རང་ཚོ་ཡར་བོད་ལ་འཁྱེར་རོགས་གནང་ཞིག་དེ་འདྲ་བཤད་དགོས་རེད་ཟེར་ད། དོན་དག་དེ་བྱུང་བ་རྗེས་ནས་ཨ་ནི་མིང་སྲིད་གཞུང་གི་ད་ལྟ་གི་ད་གྲྭ་པ་དེ་ཚོ་སྐྱོ་ལག་དེ་འདྲ་བྱས་རྗེས་སུ་མིང་སྲིད་གཞུང་གིས་བོད་པ་དཔོན་རིགས་དེ་ཚོ་ལ་ཆོ་ལོ་སྤྲད་ཟེར་ཡ་དེ་འདི་སྒང་ལ་ཨ་ནི་སྐུ་ཚབ་ཡང་ངོ་མ་དགོས་ཅིག། པེ་ཅིན་ན་ཡོད་ཡག་གི་བོད་ཀྱི་གྲྭ་པ། མིང་སྲིད་གཞུང་ལ་ལས་ཀ་བྱེད་མཁན་གྱི་བོད་ཀྱི་གྲྭ་པ་དེ་ཚོས་དོན་གང་མ་དགོས་ཀྱི་ཨ་ནི། དང་པོ་སྦྲག་ཐོག་ནས་ཕར་ས་མཐའ་བར་དུ་བཏང་ས་མཐའ་ནས་ཨ་ནི། བོད་ཀྱི་ས་ཐོག་ལ་ཡོད་ཡག་གྲྭ་པ་ཁ་ཤས་ཀྱི་སྒང་ནས་ཨ་ནི་དེ་འཁྱེར་འགྲོ་ཡི་གི་བ་རེད། སྐབས་དེ་ཆོ་ལོ་ངོ་མ་ང་ཚོ་གི་ངོ་སྤྲོད་བྱེད་ཡག་དེ་མི་གཅིག་ཡོང་ནས་ང་ལ་ཆོ་ལོ་སྤྲད་རོགས་གནང་ཟེར་ཡག་བཤད། ང་ངན་དེ་ད་ལྟ་མི་གཅིག་གི་ཐམ་པ་བྱེད་དགོས་འདུག་ཟེར་ན་ཁོ་ཚོ་གི་དེ་འདྲ་ཚག་ཅག་ཅག་ཅེས་སྤྲད་བཞག་གི་འདུག་བ། ད་དེའི་རྗེས་ནས་ཨ་ནི་ཁ་ཤས་ཀྱི་མི་ཁོ་ན་ཡོང་གི་ཡོད་པ་མ་རེད། ད་སྐུ་ཚབ་ཅིག་ང་ཤར་ནས་ང་ལ་དེ་འདྲ་ཆོ་ལོ་ཅིག་སྤྲད་དགོས་འདུག་ལབ་བསྡད་གོ། མིང་རྒྱལ་རབས་གི་ད་ལྟ་ཁོ་རང་ཚོའི་གི་ཅིག་ཡིན་འདུག་ད་ག་རེ་བྱེད་དགོས་རེད་ཟེར་ན་པེ་ཅིན་ན་ཡོད་མཁན་གི་བོད་པ་གི་གྲྭ་པ་དེ་འདྲ་ཨ་ནི་ང་ནི་པེ་ཏི་ཞི་བོ་ཁོ་རང་ཚོའི་སྐུ་ཚབ་ཡིན་ཟེར་ཡ་གཏོང་གོ། ད་གྲྭ་པ་དེ་ཚོ་སྐྱོ་ལོག་བྱས་ནས་ལམ་ཁ་ནས་དེ་འདྲ་བྱས་དེ་སྒང་ལ་མིང་རྒྱལ་རབས་དབང་ཆ་གཅིག་ལ་མེད་དེ་སྒང་ལ་ཐུབ་བྱེད་མ་ཐུབ་དེ་སྒང་ལ་ད་འུ་ཐུག་ནས་ག་རེ་བྱེད་དགོས་རེད་ཟེར་ན། དེའི་སྦྲག་ཁང་ནང་ནས་བཏང་གཞུང་འབྲེལ་གྱི་སྦྲག་ཁང་སྒང་ནས་ས་མཚམས་བར་ནི་ད་ད་ནི་ས་མཚམས་ནས་བོད་གི་གྲྭ་པ་དེ་འདྲ་སྔོག་ནི་ད་མི་འཁྱེར་ནས་ཡར་འགྲོ་རོགས་གནང་ཟེར་ཡ་དེ་འདྲ་བྱེད་ཡ་དེ་མིན་ན་ཨ་ནི། གལ་ཏེ་བླ་མ་དེ་ཚོ་དང་བོད་གི་ས་ཆ་ནས་སྐུ་ཚབ་དེ་འདྲ་ཡོད་ན་དེ་ཚོ་ལག་པ་བཞག་བཞག་ནི་འགྲོ་ཞིག་བཏང་བཞག་གི་ཡོད་རེད་སྐབས་དེའི་མིང་རྒྱལ་རབས་དེའི་སྐབས་ཀྱི་མིང་སྲིད་གཞུང་གི་དཔོན་རིགས་སྐུ་དྲག་དང་ཡང་ན

ཚིག་གཅིག་ལ་སྐྱོན་གང་ཡོད་ན་ལྟ། ཅེས་ང་རང་ཚོས་བོད་དང་རྒྱ་ནག་གི་ལོ་རྒྱུས་སྐོར་ཉམས་ཞིབ་གནང་གི་ཡོད་དོན་གསུངས་ཚར་དེ་རིང་གི་ལས་བྱ་ནང་ལ་ཡང། ལྟ། མཐའ་བསྡོམས་ནས་སྐུ་ཉིད་ནས་ཚིག་གཅིག་གི་ནང་ག་རེ་གསུང་གི་ན། ད་མིང་རྒྱལ་རབས་ཆོ་ལོ་ཟེར་ཡ་དེ་ཚིག་སྟོང་པ་ཅིག་གི་ནུས་པ་མེད་རྒྱུ་ད་དེ་གསོལ་རས་འདྲ་བོ་ཅིག་རེད་ལ། ལགས་ལགས་སོ། སི་པེན་ནང་བཅའ་བཞུགས་བོད་དང་རྒྱ་ནག་སྐོར་གྱི་ལོ་རྒྱུས་ཉམས་ཞིབ་པ་དང་གནད་དོན་དཔྱད་ཞིབ་པ་སངས་རྒྱས་སྐྱབས་ལགས་ཐུགས་རྗེ་ཆེ། འདི་ག VOA ཨ་མེ་རི་ཀའི་རྒྱང་སྲིང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁྲིམས་དང་རང་དབང་གི་ལེ་ཚན། བོད་ནི་གནའ་སྔ་མོ་ནས་རྒྱ་ནག་གི་ཆ་ཤས་མིན་ཟེར་བའི་ལེ་ཚན་གསན་གཟིགས་གནང་མཁན་ཚང་མ་ལ་ཡ་བོད་ཤིང་འབྲུག་གནམ་ལོ་གསར་དུ་བཞད་པའི་བཀྲ་ཤིས་བདེ་ལེགས་ཞུ། ཨ་ཐུགས་རྗེ་ཆེ་ལེ་ཚན་རྗེས་མ་མཇལ་ཡོང། ལགས་སོ་མི་ཟེར་ན་ཟེར་མཁན་དཀོན་མ་ཡིད་ཆེས། ཨ་མེ་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས VOA ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན་གཤམ་ལ་གུས་པས་དེ་རིང་གི་རྒྱལ་སྤྱིའི་གསར་འགྱུར་སྙིང་བསྡུས་ཁག་སྙན་སྒྲོན་ཞུ་གི་ཡིན། ཧང་ག་རིའི་གཞུང་འཛིན་ཚོགས་པས་སུའེ་ཏན་ནུབ་བྱང་རྒྱ་མཚོའི་མནའ་འབྲེལ་ནང་ཞུགས་རྒྱུར་ཆོག་མཆན་སྤྲད་རྒྱུའི་གྲ་སྒྲིག་ཡོད་པའི་གསལ་སྟོན་བྱས་ཡོད་པ་རེད། ཧང་ག་རིའི་གཞུང་འཛིན་ཚོགས་པའི་མཐོ་རིམ་དཔོན་རིགས་ཤིག་ནས་གསལ་སྟོན་གནང་དོན། ཧང་ག་རིའི་གྲོས་ཚོགས་ནས་སུའེ་ཏན་ནུབ་བྱང་རྒྱ་མཚོའི་མནའ་འབྲེལ་ནང་ཞུགས་རྒྱུར་འོས་ཤོག་འཕེན་རྒྱུ་རེད་ཞེས་རེས་གཟའ་ཟླ་བའི་ཉིན་གསལ་སྟོན་གནང་བ་དང་དེ་ནས་མི་རིགས་རིང་ལུགས་ཀྱི་སྲིད་གཞུང་དེས་ཟླ་བ་བཅོ་བརྒྱད་རིང་ནར་འགྱངས་བྱས་པ་དེ་མཇུག་སྒྲིལ་བྱས་པ་མཚོན་ཡོད་ལ་ནར་འགྱངས་བྱས་པ་དེར་ཧང་ག་རིའི་མནའ་མཐུན་ཚོ་བློ་ཕམ་ཆེན་པོ་བྱུང་ཡོད་པ་རེད། རྒྱ་ནག་གིས་ཅིན་མེན་གླིང་ཕྲན་ཉེ་འགྲམ་གྱི་ཡུལ་སྐོར་གྱི་གྲུ་གཟིངས་ཤིག་གི་སྒང་འཛེགས་པ་དེར་ཐེ་ཝན་ནས་རྒོལ་གླེང་བཏང་གནང་ཡོད་པ་རེད། རེས་གཟའ་མིག་དམར་ཉིན་རྒྱ་ནག་གིས་ཐེ་ཝན་གྱི་ཡུལ་སྐོར་གྲུ་གཟིངས་ཤིག་གི་སྒང་ལ་འཛེགས་ནས་ཅིན་མེན་གླིང་ཕྲན་ཉེ་འགྲམ་ལ་ཛ་དྲག་གི་དུས་བབ་བཟོས་པར་རྒོལ་གླེང་བཏང་གནང་ཡོད་པ་དང། ཐེ་ཝན་གྱི་གླིང་ཕྲན་ཅིན་མེན་ནི་རྒྱ་ནག་གི་མཚོ་ཁ་དང་ཐག་རིང་པོ་མེད་པ་དང་གླིང་ཕྲན་དེ་ནི་ཐེ་ཝན་གྱི་དོ་དམ་འོག་ཡོད་པ་ཞིག་ཡིན་པ་རེད། རྒྱ་ནག་གི་རང་འདོད་ཀྱི་རྒྱབ་ལྗོངས་འོག་ཡུ་རོབ་མནའ་འབྲེལ་ནས་ཉི་ཧོང་དང་བདེ་འཇགས་ཀྱི་གྲོས་ཆོད་བཞག་རྒྱུའི་རེ་བ་གནང་ཡོད་པ་རེད། ཡུ་རོབ་མནའ་འབྲེལ་གྱི་ཡིག་ཆ་ཞིག་ནས་གསལ་སྟོན་བྱུང་བར་རྒྱ་ནག་གི་མཚོ་ཐོག་གི་རང་འདོད་ཀྱི་རྒྱབ་ལྗོངས་འོག་ཡུ་རོབ་མནའ་འབྲེལ་ནས་རེས་གཟའ་ཟླ་བའི་ཉིན་ཉི་ཧོང་དང་བདེ་འཇགས་དང་འགོག་སྲུང་ལས་རོགས་ཀྱི་གྲོས་ཆོད་བཞག་རྒྱུའི་ཆེད་གྲོས་མོལ་གནང་རྒྱུའི་གཏན་འཁེལ་གནང་ཡོད་པ་རེད། ཏཱ་ལི་པན་གྱིས་བུ་མོ་ཚོ་རྒྱལ་གཉེར་སྨན་པའི་སློབ་གྲྭའི་ནང་སློབ་སྦྱོང་བྱས་ཆོག་པ་བྱས་ཡོད་པ་དང་གནས་ཚུལ་སྤེལ་བའི་ནང་བཤད་པར་ཏཱ་ལི་པན་གྱིས་ཨ་ཕ་གྷ་ནི་སི་ཐན་གྱི་སློབ་གྲྭ་འབྲིང་བ་ཐོན་པའི་བུ་མོ་ཚོ་ཟླ་བ་གསུམ་པ་ནས་འགོ་བཙུགས་ནས་སློབ་མ་གསར་པ་ཚོ་གཞུང་གཉེར་སྨན་བཅོས་སྡེ་ཚན་སློབ་གྲྭའི་ནང་ཐོ་འགོད་ཆོག་པའི་གསལ་སྟོན་བྱས་ཡོད་པ་རེད། གོང་དུ་དེ་རིང་ཞོགས་པའི་གསར་འགྱུར་ལས་རིམ་ཆ་ཚང་ཞུས་ཟིན་པ་ཡིན་པས་ཞུས་ཟིན་པའི་ང་ཚོའི་གསར་འགྱུར་ལས་རིམ་གོ་སྒྲིག་གནང་མཁན་རྒྱལ་མཚན་ཚེ་རིང་ལགས་དང་གསར་འགྱུར་སྙན་སྒྲོན་དང་ལས་རིམ་ངོ་སྤྲོད་བྱེད་མཁན་བདེ་ཆེན་རྒྱ་མཚོ་བཅས་ཡིན་པས་ལྷན་རྒྱས་ཚོས་ང་ཚོའི་གསར་འགྱུར་ལས་རིམ་གསན་པར་ཐུགས་རྗེ་ཆེ་རྗེས་སུ་མཇལ་ཡོང།